གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དགེ་ལྡན་པའི་གདན་ས་ཁག་གི་འཇང་དགུན་ཆོས་དེ་བྱེས་ཀྱི་གདན་ས། སེ་ར་བྱེས་དང་སེ་ར་སྨད་ཀྱི་གྲྭ་ཚང་གཉིས་ཀྱི་གོ་སྒྲིག་འོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ་ཉིན་འགོ་འཛུགས་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། ཁ་ནེ་དཱའི་ཏོ་རོན་ཏོ་གྲོང་ཁྱེར་གྱི་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་དུ། ཕྱི་ཚེས་ཉི་ཤུ་རྩ་བཞི་ནས་ཕྱི་ཚེས་ཉི་ཤུ་རྩ་དྲུག་བར་ཉིན་གསུམ་གྱི་རིང་གུ་རུའི་འབུམ་ཚོགས་འཚོགས་གནང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིན། ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་སློབ་གྲྭའི་འཛིན་རིམ་ལྔ་པ་ནས་བཅུ་པ་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་སློབ་ཚན་གཞན་བཞིན་སློབ་གཉེར་གནང་ཆེད་ད་ལོ་ཡིག་རྒྱུགས་ཐོག་མ་དེ་བཏང་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་ནང་སྒྲུབ་བརྒྱུད་བསྟན་པའི་སྲོག་ཤིང་ཤངས་པ་བཀའ་བརྒྱུད་ཀྱི་བླ་མ་ཀར་ལུ་རིན་པོ་ཆེ་མཆོག་ལ་གནད་འདྲི་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནུབ་བྱང་མངའ་སྡེ་ཝཱ་ཤིང་ཏོན་ནས་ཕྱི་ཟླ་བཅུ་གཅིག་པའི་ཚེས་བདུན་ནས་གར་སོང་ཆ་མེད་དུ་གྱུར་བའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་དང་ཨ་རིའི་ནུབ་ཕྱོགས་མངའ་སྡེ་ཧ་ཝའི་ནང་ནས་འདི་ཟླའི་ཚེས་ཉི་ཤུ་ཉིན་གར་སོང་ཆ་མེད་དུ་གྱུར་བའི་གཡུ་ཐོག་ཀུན་བཟང་ལགས་གཉིས་ཀ་དུས་ད་ལྟའི་ཆར་ཡང་རྙེད་སོན་བྱུང་མི་འདུག། དེ་ཡང་ཨ་མི་རི་ཀའི་ནུབ་བྱང་མངའ་སྡེ་ཝ་ཤིང་ཏོན་ནང་གི་ནིའུ་པོར་ས་གནས་ཀྱི་སཱ་རཱ་སི་བ་ཏི་ཨེ་བྷི་ཞེས་པའི་ཆོས་ཚོགས་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་བདུན་ཉིན་ནས་བཟུང་གར་སོང་ཆ་མེད་དུ་གྱུར་བའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་སམ་ཡང་ན་བསྟན་འཛིན་ཆོས་གྲགས་ལགས་དུས་ད་ལྟའི་ཆར་ཡང་རྙེད་སོན་བྱུང་མི་འདུག། བདུན་ཕྲག་སྔོན་མའི་ནང Sandpoint ཞེས་པར་དགེ་བཤེས་ལགས་མཐོང་སྐོར་བུད་མེད་ཞིག་གིས་དགེ་བཤེས་ལགས་ཀྱི་ཆོས་ཚོགས་ལ་ཁ་པར་བཏང་འདུག་དེས་ན་ཁོང་རྙེད་སོན་བྱུང་ཡོད་མེད་ས་གནས་ཉེན་རྟོག་ལས་ཁུངས་ལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཁ་སང་ཕྱི་ཚེས་ཉི་ཤུ་དྲུག་སྟེ་རེས་གཟའ་ཉི་མའི་ཉིན་ཁ་པར་བཏང་སྟེ་གནས་འདྲི་ཞུ་སྐབས་ཉེན་རྟོག་པས་གསུངས་དོན། He has not. Nope, not yet. ད་ལྟ་རྙེད་སོན་བྱུང་མ་སོང་རྙེད་སོན་བྱུང་མ་སོང་ཞེས་ལན་འདེབས་གནང་བྱུང། ཡང་གོང་ཞུས་ཆོས་ཚོགས་དེས་འདི་ཟླའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་དོན་ལྟར་ན་དགེ་བཤེས་དགྲ་འདུལ་ལགས Washington མངའ་སྡེའི་ནང་གི་གྲོང་ཁྱེར་ནིའུ་པོར་ལ་ཡོད་པའི Saraswati Abbey ཆོས་ཚོགས་ཀྱི་ནང་ཆོས་ཀྱི་མཛད་སྒོ་ཞིག་ཐོག་འདི་ཟླའི་ཚེས་བདུན་ཉིན་མ་ཕེབས་པར་བརྟེན་ནས་ཁོང་གར་ཡོད་འཚོལ་ཞིབ་འཕྲལ་དུ་གནང་འདུག། ཆོས་ཚོགས་འདི་ནི་ནགས་ཚལ་དང་སྤང་གཤོངས་བཅས་པའི་ས་ཆ་ཨེ་ཀར་རྒྱ་ཁྱོན་སུམ་བརྒྱའི་ཐོག་ཡོད་འདུག། དགེ་བཤེས་ལགས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་ཤེས་མ་ཐག་ས་གནས་ཉེན་རྟོག་ལས་ཁུངས་ཀྱིས་མི་མེད་གནམ་གྲུ་དང་སྦྱོང་བརྡར་སྤྲད་པའི་ཁྱི་དེ་བཞིན་ཐད་འཕུར་གནམ་གྲུ་བེད་སྤྱོད་བཏང་སྟེ་འཚོལ་ཞིབ་ཀྱི་ལས་དོན་སྤེལ་བ་མ་ཟད་མི་གྲངས་བཅུ་ཕྲག་ཁ་ཤས་དང་ཉེན་སྐྱོབ་དང་བླངས་པ་རྣམས་ཀྱིས་ས་གནས་མི་མང་དང་ཆོས་ཚོགས་དེའི་མི་སྣ་རྣམས་ལ་འཚོལ་ཞིབ་རོགས་རམ་གནང་འདུག། ཡིན་ནའི་ཉེ་དུས་བུད་མེད་ཞིག་གིས་གོང་ཞུས་ཆོས་ཚོགས་ལ་ཁ་པར་བཏང་སྟེ། བདུན་ཕྲག་སྔོན་མའི་ནང་ཁོ་མོ Sandpoint ཞེས་པའི་ས་གནས་ནས Spokane གནམ་ཐང་ལ་སྣུམ་འཁོར་བཏང་སྟེ་སྐྱོད་སྐབས་དགེ་འདུན་པ་ཞིག་དགུ་བཅུ་གོ་ལྔ་ཞེས་པའི་ལམ་ཆེན་ཐོག་གོམ་བགྲོད་གནང་སྟེ་ཕེབས་བཞིན་པ་མཐོང་སྐོར་དང་ཁོ་མོས་ད་དུང་དགེ་འདུན་པ་དེས་ན་བཟའ་དམར་པོ་བཞེས་པ་ངོ་ཤེས་བྱུང་ཞེས་དང་བུད་མེད་དེས་དེ་སྔོན་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་འཚོལ་ཞིབ་ཆེད་ཀྱི་ཡིག་ཆ་སྦྱར་བ་ཁག་མཐོང་བྱུང་ཞེས་ཆོས་ཚོགས་དེར་གསུངས་ལུགས་ཆོས་ཚོགས་དེའི་བཙུན་མ་ཆོས་ཉིད་ལགས་ཀྱིས་གསུངས་འདུག་ཡང་བཙུན་མ་ཆོས་ཉིད་ལགས་ཀྱིས་ཝཱ་ཤིང་ཁྲེན་དང་མོན་ཁྲེ་ནེ་མངའ་སྡེའི་ཁུལ་ལ་ཡོད་པའི་དགོན་སྡེ་ཁག་ནང་གི་དགེ་འདུན་པ་རྣམས་ལ་འབྲེལ་བ་ཞུས་ན་ཡང Sandpoint ཞེས་པའི་ས་ཁུལ་ལ་དགེ་བཤེས་ལགས་མཇལ་མཁན་དགེ་འདུན་པ་བྱུང་མེད་སྐོར་གསུངས་འདུག་ཡང་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ Hawaii ནང་ནས་གཡུ་ཐོག་ཀུན་བཟང་ལགས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ནས་བཟུང་གར་སོང་ཆ་མེད་དུ་གྱུར་སྐོར་ཕྱི་ཚེས་ཉི་ཤུ་བཞི་ཉིན་གནས་ཚུལ་ཐོན་པ་དེའི་ཐད་ས་གནས་ཀྱི་ཉེན་རྟོག་ལས་ཁུངས་ལ་ཁ་པར་བརྒྱུད་དྲི་རྩད་བྱས་སྐབས་ཁོང་ཡང་ས་གནས་དེར་གར་སོང་ཆ་མེད་དུ་གྱུར་བ་དང་དེའི་ཐོག་དཔྱད་ཞིབ་བྱེད་བཞིན་ཡོད་སྐོར་གསུངས་དོན། གང་ལྟར་ཨ་རིའི་ནང་ཉེ་དུས་གར་སོང་ཆ་མེད་དུ་གྱུར་བའི་གོང་ཞུས་བོད་མི་གཉིས་ཀ་ད་ལྟ་ཡང་རྙེད་སོན་བྱུང་མི་འདུག།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དགེ་ལྡན་པའི་གདན་ས་ཁག་གི་འཇང་དགུན་ཆོས་དེ་བྱེས་ཀྱི་གདན་ས་སེ་ར་བྱེས་དང་སེ་ར་སྨད་གྲྭ་ཚང་གཉིས་ཀྱི་གོ་སྒྲིག་འོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ་ཉིན་འགོ་འཛུགས་གནང་ཡོད་པ་རེད་འདུག་ལོ་འདིའི་དགེ་ལྡན་པའི་གདན་ས་ཁག་གི་འཇང་དགུན་ཆོས་དེར་སེ་ར་དང་འབྲས་སྤུངས་དགའ་ལྡན་དང་བཀྲ་ཤིས་ལྷུན་པོ་གསང་ཆེན་རྒྱུད་གྲྭ་རྣམ་གཉིས། རྭ་སྟོད་གྲྭ་ཚང། རྣམ་རྒྱལ་གྲྭ་ཚང་དང། མཚན་ཉིད་སློབ་གྲྭ་བཅས་དགེ་ལྡན་པའི་དགོན་སྡེ་ཆེ་ཆུང་ཁག་གི་དགེ་འདུན་པ་རྣམས་མཉམ་ཞུགས་གནང་ཡོད་པ་དང། ལོ་འདིའི་འཇང་དགུན་ཆོས་དེ་ཉིན་གྲངས་ཉི་ཤུ་རྩ་གཅིག་རིང་འཚོགས་གཏན་འཁེལ་ཡོད་པ་རེད་འདུག་ཡང་ལོ་འདིའི་དགེ་ལྡན་པའི་དགོན་སྡེ་ཁག་གི་འཇང་དགུན་ཆོས་སྐབས་གཞུང་ཆེན་བཀའ་པོད་ལྔའི་ནང་ཚན་ཚད་མ་རྣམ་འགྲེལ་གྱི་གཞུང་ལ་རྟགས་གསལ་རྒྱ་ཆེ་དང་རྩོད་གླེང་གནང་རྒྱུ་ཡིན་པ་རེད་འདུག། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་དང་པོར་སེ་ར་ཆོས་སྒར་དུ། དགེ་ལྡན་པའི་དགེ་འདུན་པ་རྣམས་ཀྱིས་འཇང་དགུན་ཆོས་འཚོགས་བཞིན་པའི་གསུང་གི་དུམ་བུ་ཞིག་གསན་རོགས་གནང།

ཨ་རིའི་གྲོང་ཁྱེར་མེ་ནི་སོ་ཏའི་ནང་ཕེབས་འབྱོར་བྱུང་སྐབས་གནམ་ཐང་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཙོས་པའི་སེར་སྐྱ་མི་མང་རྣམས་ཀྱིས་གུས་བསུའི་སྣེ་ལེན་ཞུས་པ་དང་དེ་ནས་ཕྱི་དྲོར་ཁོང་གིས་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་འདུག། སྲིད་སྐྱོང་མཆོག་གིས་བཀའ་སློབ་གནང་བའི་དུམ་བུ་ཞིག་མེ་ནི་སོ་ཏའི་བོད་རིགས་སྤྱི་མཐུན་ཚོགས་པའི་ངོ་དེབ་ནས

ཡང་ཁེ་ས་ཕྱི་ཚེས་ཉི་ཤུ་ལྔ་ཉིན་སྔོན་ནས་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་མཛད་རིམ་གོ་སྒྲིག་ཞུས་པ་ལྟར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐོག་མར་སྔ་དྲོའི་ཕྱག་ཚོད་དགུ་པའི་ཐོག་ས་གནས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭར་གཟིགས་ཞིབ་དང་དེ་ནས་སྲིད་སྐྱོང་མཆོག་གིས་རྒྱུད་སྟོད་ཆོས་ཚོགས་ནང་ས་གནས་བོད་པའི་གཞོན་སྐྱེས་རྣམས་ལ་བོད་མཐོ་སྒང་དེ་ཁོར་ཡུག་ཐོག་ནས་འཛམ་གླིང་ན་གལ་གནད་ཆེན་པོ་ཇི་ཆགས་དང་བོད་དོན་ཐོག་ཞུ་གཏུག་གནང་ཕྱོགས་སོགས་ཀྱི་ཐོག་བཀའ་སློབ་གནང་འདུག། དེའི་རྗེས་སུ་ཉིན་རྒྱབ་ལ་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམ་པའི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་བ་དང་དེ་ནས Tibetan Charter School ཞེས་སྒེར་གྱི་སློབ་གྲྭ་གསར་འཛུགས་གནང་རྒྱུའི་ལས་གཞི་དང་འབྲེལ་ཡོད་མི་སྣ་རྣམས་དང་མཇལ་འཕྲད་བཀའ་བསྡུར་གནང་བ་དང་ཡང་བོད་མིའི་གྲོང་སྡེ་གསར་འཛུགས་གནང་རྒྱུའི་ལས་གཞིའམ Tibet Town Project ཞེས་པའི་འབྲེལ་ཡོད་རྒྱུན་ལས་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག་དེ་ནས་ཕྱི་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གསར་པའི་ནང། Gala Dinner ཞེས་སྲིད་སྐྱོང་མཆོག་ལ་ཆེ་བསྟོད་ཞུ་རྒྱུའི་དགོང་དྲོའི་གསོལ་སྟོན་འདེགས་འབུལ་ཞུས་འདུག་ད་རིང་ཕྱི་ཚེས་ཉི་ཤུ་དྲུག་ཉིན་སྲིད་སྐྱོང་མཆོག་ཡུ་རོབ་ཕྱོགས་ལ་ཕེབས་ཐོན་གནང་ཡོད་པའི་གནས་ཚུལ་དུ། རྒྱ་ནག་གི་དྲག་པོའི་དཔུང་དམག་གིས་ཨ་མི་རི་ཀའི་གཏོར་རྒོལ་གཏོང་བའི་དམག་གྲུ། USS Hopper། མིང་ཅན་རྒྱ་ནག་གིས་དབང་བའི་མཚོའི་ནང་ཆོག་མཆན་མེད་པར་འཛུལ་ཞུགས་བྱས་ཡོད་པའི་སྐོར་རེས་གཟའ་སྤེན་པ་ཉིན་བརྗོད་ཡོད་པ་རེད་འདུག། དེ་ཡང་རྒྱ་ནག་བཅིངས་འགྲོལ་དམག་གི་ལྷོ་ཕྱོགས་མངའ་ཁུལ་གྱི་དཔུང་སྡེས། WeChat། མཉེན་ཆས་ཐོག་གནས་ཚུལ་སྤེལ་བའི་ནང། གོང་ཞུས་ཨ་མི་རི་ཀའི་གཏོར་རྒོལ་གཏོང་བའི་དམག་གྲུ་རྒྱ་ནག་གི་མཚོའི་ནང་འཛུལ་ཞུགས་བྱེད་སྐབས་རྒྱ་ནག་གི་མཚོ་དམག་དང་གནམ་དམག་གིས། ཨ་མི་རི་ཀའི་དམག་གྲུ་དེ་ག་པར་བསྐྱོད་ཀྱི་ཡོད་མེད་དང་དེར་རྟོག་ཞིབ་དང་རྗེས་འདེད་བྱས་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད། དོན་རྐྱེན་དེས་ཨ་མི་རི་ཀ་ནི་རྒྱ་ནག་རྒྱ་མཚོའི་ནང་སྲུང་སྐྱོབ་ཀྱི་ཉེན་ཚབས་ཁོ་ནའི་ཆེད་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཡིན་ནའང་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་གོང་ཞུས་ཀྱི་ཨ་མི་རི་ཀའི་མཚོ་དམག་གི་དམག་གྲུ་དེ་ནམ་རྒྱུན་གྱི་ལས་དོན་ཆེད་ལས་གཞན་གང་ཡང་མིན་པའི་སྐོར་བརྗོད་ཡོད་པ་རེད་འདུག་གོང་ཞུས་ཀྱི་གནས་ཚུལ་འདི་ཁ་ཉིན་རེས་གཟའ་མིག་དམར་ཉིན་ནས་བཟུང་ཨ་མི་རི་ཀ་དང་ཧྥི་ལི་ཕིན་སི་རྒྱལ་ཁབ་གཉིས་ཀྱི་དྲག་པོའི་དཔུང་དམག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མཉམ་འབྲེལ་ཐོག་སྐོར་གཡེང་གི་ལས་དོན་སྤེལ་འགོ་ཚུགས་པའི་རྗེས་བྱུང་བ་ཞིག་ཆགས་ཡོད་པ་དང། དེར་རྒྱ་ནག་གིས་ཧྥི་ལི་ཕིན་སི་ངོས་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཕྱི་རྒྱལ་གྱི་དྲག་པོའི་དཔུང་དམག་ཆེད་གཉེར་བྱས་པའི་ཉེས་འཛུགས་བྱས་ཡོད་པ་རེད་འདུག་ཟླ་བ་འདིའི་འགོ་སྟོད་ནང་ཨ་མི་རི་ཀ་དང་རྒྱ་ནག་བར་མཚོ་ཁག་གི་གནས་ཚུལ་སྐོར་གསང་པོའི་ཐོག་གླེང་གནང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་སྐོར་ཡང་གླེང་གནང་བ་དང། ཨ་མི་རི་ཀའི་ངོས་ནས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཁྲིམས་འགལ་དང་ཉེན་ཚབས་ཆེ་བའི་ལས་དོན་སྤེལ་བ་དེར་བློ་འཚབ་ཡོད་ལུགས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་བརྗོད་ཡོད་པ་རེད་འདུག།
ཡང་རྒྱ་ནག་གཞུང་གིས་ཧྥ་རན་སི་དང་འཇར་མ་ནི་ཨི་ཀྲ་ལི་དང་ནེ་དར་ལན། སི་པེན་བཅས་ཡུ་རོབ་ཁུལ་གྱི་རྒྱལ་ཁབ་ལྔ་དང་མ་ལེ་ཤི་ཡ་བཅས་ཁྱོན་བསྡོམས་རྒྱལ་ཁབ་དྲུག་གི་མི་སེར་རྣམས་ལ་ཐོངས་མཆན་ལག་འཁྱེར་མེད་པར་རྒྱ་ནག་ནང་ཉིན་གྲངས་བཅོ་ལྔའི་རིང་འགྲུལ་བཞུད་ཆོག་པའི་ལོ་གཅིག་རིང་ཚོད་ལྟ་བྱ་རྒྱུ་ཡིན་ལུགས་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་བཤད་ཡོད་པའི་གནས་ཚུལ་དུ། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ནས་བཟུང་གོང་ཞུས་རྒྱལ་ཁབ་ཁག་དྲུག་གི་མི་སེར་ཡིན་པ་དང་ཕྱི་བསྐྱོད་ལག་ཁྱེར Passport དཀྱུས་མ་ཡོད་པ་ཚོར Visa འམ་རྒྱ་ནག་ནང་འགྲོ་བསྐྱོད་ཆོག་པའི་ཐོངས་མཆན་ལག་ཁྱེར་མེད་པར་ཉིན་གྲངས་བཅོ་ལྔའི་རིང་རྒྱ་ནག་ནང་ཚོང་བརྒྱབ་ཆོག་རྒྱུ་ཡིན་ལུགས་དང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ Mao Ning གིས། དེ་ལ་བརྟེན་ནས་རྒྱ་ནག་གི་ཚད་མཐོའི་ཡར་རྒྱས་གོང་འཕེལ་དང་སྒོ་མོ་འབྱེད་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་ལུགས་རེས་གཟའ་པ་སངས་ཉིན་བཤད་འདུག་རྒྱ་ནག་གཞུང་གིས་རྒྱ་ནག་ནང་འགྲོ་བསྐྱོད་ཆོག་པའི་མཐོང་མཆན་ལག་འཁྱེར་མེད་པར་སིང་ག་པུར་དང་བྷུ་རུ་ནཱ་ཡི་ཚོང་པ་ཚོ་ཡང་ཉིན་གྲངས་བཅོ་ལྔའི་རིང་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ་སོགས་ཀྱི་ཆེད་ཡོང་འཇུག་གི་ཡོད་འདུག་འདི་ལོའི་སྤྱི་ཟླ་གསུམ་པའི་ནང་ནས་བཟུང་རྒྱ་ནག་གཞུང་གིས་མཐོང་མཆན་ལག་འཁྱེར་འདྲ་མིན་སྣ་ཚོགས་ཡང་བསྐྱར་སྤྲོད་འགོ་བཙུགས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་གསུམ་པའི་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགྲོ་བའི་སྐབས་སུ་མཐོང་མཆན་ལག་འཁྱེར་སྤྲོད་རྒྱུར་དམ་དྲག་ཤུགས་ཆེ་བྱས་པ་མ་ཟད་འདས་པའི་ལོ་གསུམ་རིང་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྔོན་འགོག་ཆེད་འགྲུལ་བཞུད་ལ་ཡང་དམ་དྲག་ཆེན་པོ་བྱས་པ་དང་འཁྱམ་སྤངས་བཀའ་རྒྱ་ལན་མང་བཏང་བ་མ་ཟད་ཏོག་དབྱིབས་ནད་ཡམས་འགོས་ཡོད་མེད་བརྟག་དཔྱད་མང་པོ་བྱས་ནས་ཏོག་དབྱིབས་ཀླད་ཀོར་གྱི་སྲིད་ཇུས་འཛིན་པའི་རྐྱེན་གྱིས་རྒྱ་ནག་གི་དཔལ་འབྱོར་ལ་དོ་ཕོག་ཆེན་པོ་ཐེབས་པར་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་གོང་ཞུས་དམ་དྲག་ཁག་ཕྱིར་བསྡུ་བྱས་པ་སོགས་ཀྱི་གནས་ཚུལ་འདུག།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་མཁན་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡང། ཐའེ་ཝན་གྱི་ཕྱོགས་འགལ་ཚོགས་པ་ཁག་གིས་སྤྱི་མོས་སྲིད་འཛིན་གྱི་འོས་མི་ཞིག་གཏན་འཁེལ་གནང་རྒྱུའི་འཆར་གཞི་དེ་ལམ་ལྷོང་བྱུང་གནང་མེད་པ་རེད་འདུག་ཁ་ཉིན་རེས་གཟའ་ཕུར་བུ་ཉིན་ཐའེ་ཝན་གྱི་གོ་མིན་ཏང་གི། ཧོ་ཡིའུ་དབྱི་དང། Taiwan People's Party། ཞེས་པའི་ཐའེ་ཝན་མི་དམངས་ཚོགས་པའི། ཀོ་ཝེན་ཇི་དང། ཚོང་པ་རྒྱུ་ཆེན། ཏྲེ་རི་གོ་བཅས་སྲིད་འཛིན་གྱི་གོ་གནས་ལ་ཐོབ་རེ་གནང་མཁན་གསུམ། རྒྱལ་ས་ཐའེ་པེ། Grand Hyatt Hotel། ཞེས་པའི་མགྲོན་ཁང་དེར་འདུ་འཛོམས་གནང་ནས་ཁོང་རྣམ་པ་གསུམ་གྱི་ཁོངས་ནས་གཅིག་སྲིད་འཛིན་འོས་མིར་གཏན་འཁེལ་གནང་རྒྱུའི་སྐོར་འཚོགས་ཡོད་པ་རེད་འདུག་དང་པོ་ཉིད་ནས་ཚོང་པ་རྒྱུ་ཆེན་ཏྲེ་རི་གོ་སྔོན་གྱི་གཏན་འཁེལ་འཛོམས་དུས་ལས་ཆུ་ཚོད་གཅིག་གི་རྗེས་གོང་ཞུས་མགྲོན་ཁང་དེར་སླེབས་འབྱོར་བྱུང་བ་དང། དེ་མ་ཐག་ཁོང་རྣམ་པ་གསུམ་བར་ཕན་ཚུན་གཤེ་གཤེ་བཏང་རེས་ཀྱི་གནས་ཚུལ་བྱུང་བ་དང། ད་ཆ། ཏྲེ་རི་གོ། སྲིད་འཛིན་གྱི་འོས་བསྡུའི་ནང་བཞེངས་རྒྱུར་ཕྱིར་འཐེན་ཡང་གནང་ཟིན་ཡོད་པ་རེད་འདུག་ཉེ་བའི་དུས་སྐབས་ཐའེ་ཝན་མི་མང་གི་བསམ་ཚུལ་བསྡུ་ལེན་གནང་བའི་ནང་ཚོང་པ་རྒྱུ་ཆེན་ཀའོ་ལ་རྒྱབ་སྐྱོར་གནང་མཁན་མི་མང་བརྒྱ་ཆ་བཅུ་མན་ཙམ་ཡོད་པའི་གནས་ཚུལ་ཐོན་ཡོད་ཅིང། ཁོང་གིས་ཐའེ་ཝན་གོང་མིན་ཏང་ཚོགས་པའི་སྲིད་འཛིན་འོས་མི། ཧོ་ཡུ་དབྱི་དང། ཐའེ་ཝན་མི་མང་ཚོགས་པའི་སྲིད་འཛིན་འོས་མི། ཀའོ་ཝེན་ཇི་རྣམ་གཉིས་སུར་རྒྱབ་སྐྱོར་གནང་བའི་རེ་སྒུག་གནང་བཞིན་ཡོད་པ་རེད་འདུག་ཁོང་རྣམ་པ་གཉིས་ལ་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལེམ་ལའེ་ཅིང་ཏེ་ལས་རྒྱབ་སྐྱོར་གནང་མཁན་ཉུང་བ་ཡོད་པ་རེད་འདུག་ཐའེ་ཝན་གྱི་གོང་མིན་ཏང་ཚོགས་པ་དང་ཐའེ་ཝན་མི་དམངས་ཚོགས་པ་གཉིས་ཀས་རྒྱ་ནག་སྐམ་ས་དང་འབྲེལ་ལམ་ཟབ་ཏུ་བཏང་ནས་ཕྱོགས་གཉིས་བར་དམག་འཁྲུག་མི་འབྱུང་བ་གཙོ་དོན་བྱས་པ་ལས་གཞན་སྲིད་དོན་གྱི་ཚོགས་པ་གཉིས་བར་མཐུན་པའི་གནད་དོན་གང་ཡང་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རྒྱ་གར་གྱི་མངའ་སྡེ་ཨུ་ཏར་ཁཱནད་ནང་གི་སིལ་ཀི་ཡ་ར་ཞེས་པའི་ས་འོག་ཕུག་ལམ་རྡིབ་སྐྱོན་བྱུང་སྟེ་ལས་མི་བཞི་བཅུ་ཞེ་གཅིག་ས་འོག་ཏུ་ཚུད་པ་ཚོ་ཉེན་སྐྱོབ་ཀྱི་ལས་དོན་སྤེལ་ནས་ད་རིང་ཉིན་གྲངས་བཅོ་ལྔ་ཕྱིན་པའི་ཉིན་ཕུག་ལམ་འདིའི་ཐོག་ནས་ས་འབྲུ་རྒྱུ་འགོ་བཙུགས་འདུག།

ཁ་ལག་སྐམ་པོ་སོགས་གཏོང་ཐུབ་ཀྱི་ཡོད་འདུག་ད་རིང་རེས་གཟའ་ཉི་མའི་སྔ་དྲོར Uttarakhand མངའ་སྡེའི་སྤྱི་ཁྱབ་བློན་ཆེན Pushkar Singh Dhami མཆོག་ས་གནས་དེར་ཕེབས་ནས་ས་འོག་ཏུ་ཚུད་པའི་ལས་མི་ཚོར་བཀའ་མོལ་གནང་བར། ཁོང་ཚོ་ཉེན་སྐྱོབ་ཆེད་ཉི་མ་ག་ཚོད་འགོར་ན་ཡང་ཁྱད་པར་མི་འདུག་ཅེས་ལས་མི་ཞིག་གིས་ཞུས་པ་ལུང་འདྲེན་གནང་སྟེ། ཁོང་ཚོ་སྙིང་སྟོབས་མ་ཞུམ་པར་ཡག་པོ་ཡོད་ལུགས་དབྱིན་ཇིའི་སྦི་སྦི་སིས་གཙོས་པའི་གསར་ལམ་ཁག་ལ་གསུངས་འདུག་ད་ཆ་རྒྱ་གར་གྱི་དམག་མི་ཡང་ས་འོག་ཏུ་ཚུད་པའི་ལས་མི་རྣམས་ཉེན་སྐྱོབ་ནང་མཉམ་ཞུགས་གནང་འཆར་འདུག་རྩ་བའི་འདི་ཟླའི་ཚེས་བཅུ་གཉིས་ཉིན་སིལ་ཀི་ཡ་ར་ཞེས་པའི་ས་འོག་ཕུག་ལམ་བཟོ་སར་ས་འོག་ཕུག་ལམ་འདིའི་ཆ་ཤས་རྒྱང་ཐག་མི་ལེ་གཉིས་དང་ཕྱེད་ཀ་ལྷག་དང་ཕུག་ལམ་འདིར་འཛུལ་སའི་སྒོ་ནས་རྒྱང་ཐག་ཕིཏ་ལྔ་བརྒྱའི་སར་རྡིབ་སྐྱོན་བྱུང་ཡོད་པའི་གནས་ཚུལ་འདུག། ཡང་བལ་ཡུལ་གྱི་རྩོད་གཞི་ཅན་གྱི་ཚོང་པ་དུར་ཀ་པྲ་སཱ་ཡིས་ཡུལ་ནང་རྒྱལ་པོའི་ལམ་ལུགས་སླར་གསོ་བྱེད་རྒྱུའི་མི་མང་གི་ངོ་རྒོལ་གྱི་ལས་འགུལ་དེར་རྒྱལ་པོ་ཟུར་པ་གྷ་ནན་དྷ་ར་ཤ་མཆོག་གིས་རྒྱབ་སྐྱོར་གནང་བའི་རེ་བ་བྱས་ཀྱང་ད་བར་རྒྱལ་པོ་ཟུར་པ་མཆོག་གིས་རྒྱབ་སྐྱོར་གྱི་བཀའ་མོལ་གང་ཡང་གནང་མེད་པ་རེད་འདུག་ཁ་ཉིན་རེས་གཟའ་ཕུར་བུ་ཉིན་དུར་ཀ་པྲ་ས་ཡིས་ཡུལ་ནང་རྒྱལ་པོའི་ལམ་ལུགས་སླར་གསོའི་ངོ་རྒོལ་གྱི་ལས་འགུལ་དེར་མི་གྲངས་ཆིག་ཁྲི་སྐོར་ཞིག་འདུ་འཛོམས་བྱེད་ཐུབ་པ་བྱུང་བ་དང་ངོ་རྒོལ་གྱི་ལས་འགུལ་དེ་རྗེས་ཁོང་རང་ཉིད་ཀྱི་ནང་ཁྱིམ་དུ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་ཀྱིས་རྒྱལ་པོ་ཟུར་པ Gyanendra Shah མཆོག་གིས་ཁོང་གི་ལས་འགུལ་དེར་རྒྱབ་སྐྱོར་མ་གནང་བ་དེར་བློ་འགྱོད་ཡོད་པའི་སྐོར་གླེང་ཡོད་པ་རེད་འདུག་ཡང་རེས་གཟའ་པ་སངས་ཉིན་པྲ་ས་ཡིས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་ཞིག་སྤེལ་རྒྱུའི་སྐོར་གླེང་ཡང། ས་གནས་ཀྱི་སྐོར་སྲུང་མི་སྣས་ཁོ་པ་བཱག་ཏཱ་པུར་གྲོང་ཁྱེར་དུ་ཡོད་པའི་ནང་ཁྱིམ་དེ་ནས་ཕྱིར་ཐོན་བཅུག་མེད་པ་མ་ཟད། དེར་དུས་ངོ་རྒོལ་ནང་ཞུགས་མཁན་མི་གྲངས་བཅུ་གྲངས་འགའ་ཤས་ཤིག་བྱུང་བ་དེ་དག་ཀྱང་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག་བལ་ཡུལ་གྱི་རྒྱལ་པོའི་ལམ་ལུགས་སླར་གསོའི་ཐོག་རྒྱབ་སྐྱོར་བྱེད་མཁན་པྲ་ས་ཡི་ཤོག་ཁག་དང། Rastriya Prajatantra ཞེས་པའི་སྲིད་དོན་ཚོགས་པ་གཉིས་བར་མཐུན་མིན་གྱི་གནས་ཚུལ་ཙམ་མ་ཟད་ཕྱོགས་གཉིས་ཀའི་རྒྱབ་སྐྱོར་བའི་རྣམ་པའི་བར་ཡུལ་གྱི་སྲིད་དོན་དང་སྤྱི་ཚོགས་དང་དཔལ་འབྱོར་གྱི་ལས་འགུལ་དེ་ཇི་ལྟར་སྤེལ་ཕྱོགས་ཐད་ལངས་ཕྱོགས་འདྲ་མིན་འཛིན་མཁན་ཡོད་པ་རེད་འདུག་གཞན་ཡང་ཡུལ་གྱི་དམར་ཤོག། UML། ཚོགས་པའི་ཚོགས་གཙོ་ཀེ་པི་ཤར་མ་ཨོ་ལི་དང། ནེ་པ་ལི་ཀོང་རེས་ཚོགས་པའི་སྤྱི་ཁྱབ་དྲུང་ཆེ་གྷ་གན་ཐ་པ་རྣམ་གཉིས་སོ་སོས་བལ་ཡུལ་གྱི་རྒྱལ་པོ་ཟུར་པ་གྷ་ནན་དྷ་ར་ཤཱ་ལ་སྐྱོན་བརྗོད་ཤུགས་ཆེ་དང་འབྲེལ་བལ་ཡུལ་གྱི་སྤྱི་དམངས་རྒྱལ་ཁབ་དང། ཆོས་ལུགས་རིས་མེད་ཀྱི་རྣམ་པ་དེ་སུས་ཀྱང་མེད་པར་བཟོ་ཐུབ་རྒྱུ་མིན་པའི་སྐོར་གླེང་གནང་ཡོད་པ་རེད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང། ཁེ་ན་ཌའི་གྲོང་ཁྱེར Toronto ས་གནས་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི

འགོ་འཛུགས་ཞུས་ཏེ་ཚེས་ཉི་ཤུ་དྲུག་གི་བར་ཉིན་གྲངས་གསུམ་གྱི་རིང་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་སྐྱབས་གནས་ཆོས་བརྒྱུད་ཁག་གི་དགེ་འདུན་པ་རྣམས་དང་ས་གནས་བོད་རིགས་མི་མང་བཞི་བརྒྱ་ལྷག་ཙམ་ཞིག་ལྷན་འཛོམས་གནང་བའི་ཐོག་མ་ཧཱ་གུ་རུ་འབུམ་ཚོགས་གསོག་སྒྲུབ་གནང་བཞིན་ཡོད་པ་གངས་ལྗོངས་ཆོས་ལྡན་གླིང་གི་ཆོས་རིག་འགན་འཛིན་དགེ་བཤེས་བློ་བཟང་རབ་འབྱོར་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།
འཛམ་བུ་གླིང་ལ་ཡང་ད་ལྟ་ཉོན་མོངས་འཁྲུག་རྩོད། མི་དགེ་ཨ་ནི་དམག་འཁྲུག་ལ་སོགས་པ་མང་པོ་ཅིག་ཡོང་བ་ཡིན་སོང་ཙང་དེ་ཚོ་ཞི་བའི་ཆེད་དུ། དེ་ནས་ང་ཚོ་གངས་ལྗོངས་ཆོས་ལྡན་གླིང་རང་གི་གོ་སྒྲིག་བྱས་བྱས་ནས་འོ་དེ་འདྲ་ཚོགས་པ་ཅིག་རེད།
དེ་ཡང་མ་ཧཱ་གུ་རུ་འབུམ་ཚོགས་དེ་བཞིན་གོ་སྒྲིག་གནང་དགོས་དོན་ནི་བོད་བསྟན་སྲིད་དང་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་ནས་དབུས་པའི་བསྟན་འཛིན་གྱི་བླ་ཆེན་དམ་པ་རྣམས་ཀྱི་སྐུ་ཚེ་བརྟན་ཅིང་ཐུགས་ཀྱི་བཞེད་དོན་ལྷུན་གྱིས་འགྲུབ་པ་དང། བོད་བསྟན་སྲིད་ཀྱི་དོན་དུ་སྐུ་སྲོག་ཤོར་མཁན་རང་ལུས་མེར་སྲེག་གིས་འདས་གྲོངས་སུ་སོང་བ་བའི་བོད་མི་རྣམས་དེ་བཞིན་དུ་ད་ལྟ་དཀའ་སྡུག་མྱོང་མུས་ཡིན་པའི་གཞིས་ལུས་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་བོད་དོན་བདེན་མཐའ་གསལ་སླད་འཛམ་གླིང་ནང་མིས་བཟོས་དང་རང་བྱུང་གི་འཇིགས་པ་སོགས་ཞི་རྒྱུར་དམིགས་ནས་གོ་སྒྲིག་གནང་བ་ཁོང་ནས་མུ་མཐུད་འགྲེལ་བརྗོད་གནང་རྒྱུར།
འབད་པ་རྣལ་མ་ཞིག་བྱས་པ་ཡིན་ན་ཚེ་གཅིག་ལུས་ལ་ཡ། ཚེ་གཅིག་ལུས་གཅིག་ལ་ཡ་སངས་རྒྱ་ཡག་གི་ཨང་ཁོང་གི་དེ་གསུང་རབ་ནས་ཡོད་པ་ནང་བཞིན་གྱི་དེ་དག་བྱེད་ཐུབ་པ་གི་གསོལ་འདེབས་སྨོན་ལམ་ད་འདེབས་པ་འདེབས་ཡག་གཙོ་བོ་འདྲ་དེ་འདྲ་དེ་ཅིག་རེད། དེ་མིན་མ་ཧཱ་གུ་རུ་འབུམ་ཚོགས་ཀྱི་ཆོས་ཕྱོགས་ཀྱི་བྱེད་སྒོ་དེ་བརྒྱུད་ཉིན་གྲངས་གསུམ་གྱི་ནང་མི་རབས་རྒན་གཞོན་གཉིས་ཀྱི་བར་འབྲེལ་བ་མཐུད་ཐུབ་པ་དང་ལྷན་དུ་བོད་པའི་རིག་གཞུང་བཟང་པོ་རྒྱུན་འཛིན་གནང་རྒྱུར་ཕན་ཐོགས་ཆེན་པོ་བྱུང་བ་མུ་མཐུད་ངོ་སྤྲོད་གནང་བྱུང།
གུ་རུ་པདྨ་འབྱུང་གནས། ཁོང་ལ་ཡང་ད་གཅིག་གཙོ་བོར་བྱས་ནས་ཨ་ནས་ཁོང་གིས། བཀའ་བསྒོ་དམ་བཅའ་བྱས་ནས། ཨ་ནས་ད་གཅིག་སྲུང་མ་དེ་ཚོ་ལ་ཡང་འཕྲིན་ལས་བཅོལ་བ་དང། ཁོང་ལ་ཡང་དེ་ནས་ང་ཚོ་ཀྱི་སེམས་ཅན། སྤྱིར་ན་སེམས་ཅན་ཐམས་ཅད་དང་ཁྱད་པར་དུ་ང་ཚོ་བོད་དང་ཨ་ནས་ཁོང་དང་ཉེ་བའི་འབྲེལ་བ་ཞེ་པོ་ཅིག་ཡོད་སོང་ཙང་དེ་ནས་དག་ཅིག། བོད་ཀྱི་ཡ་བདེ་སྡུག་ཟེར་བ་དང་མ་འོངས་པ་ལ་ཡ་དེ་ནས་ད་ང་ཚོ་བོད་འདི་ནས་བཙན་བྱོལ་ནས་ཡོད་པའི་བོད་པ་དེ་ཚོ་ང་ཚོ་བོད་རང་ལ་ཕར་གཅིག་ལོག་ཐུབ་པ་འོ་དེ་འདྲའི་གི་དེ་ནས་ཅི་ཚོ་སྨོན་ལམ་ནང་ལ་མང་ཆེ་ཡ་གི་འདོན་པ་ནོ་ཡ་དོན་དག་གཙོ་བོ་དེ་འདྲ་དེ་འདྲ་གཅིག་དང། ཉིན་གྲངས་གསུམ་གྱི་ནང་གུ་རུ་འབུམ་ཚོགས་ཀྱི་ཆོས་ཕྱོགས་ཀྱི་བྱེད་སྒོའི་ནང་ཞལ་འདོན་གཙོ་བོ་གསོག་སྒྲུབ་གང་གནང་མིན་ཐད་དགེ་བཤེས་ལགས་ནས་མུ་མཐུད་གསུང་རྒྱུར།
དཔེ་མང་པོ་ཅིག་ཕེབས་ནས་ཨ་ནི། འབུམ་ཚོགས་ཀྱི་ཡ་གྲངས་ཀ་དེ་དག་ད་རེས་ཉིན་མ་གཉིས་དེ་འབུམ་ཚོགས་ཀྱི་གནས་གྲངས་ཀ་དེ་ལོངས་སོང། ད་དེ་ང་ཚོ་གི་ཡང་ཀྱི་རྗེ་བཙུན་སྒྲོལ་མ་ལ་ཡ་སྒྲོན་ཤོག་དང་དེ་ནས་སྒྲོལ་མ་གི་ཚོགས་ཕུལ། དེ་ནས་ད་ནུ་བོ་རྗེ་ནི་ད་ཅིག་ཚེ་དང་ལྡན་པ། དང། ཚེ་ལས་འདས་པ་སེམས་ཅན་ཐམས་ཅད་ཀྱི་དོན་དུ་བཟང་སྤྱོད་སྨོན་ལམ་བསག་ཡ་དང། དེ་ནས། སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་ཞབས་བརྟན་གསོལ་འདེབས་བསག་པ་ལ་སོགས་པ་འོ་དེ་འདྲ་གྱི། ཕྱག་བཞེས་ལེའུ། ད་དུང་མ་ཧཱ་གུ་རུ་འབུམ་ཚོགས་དེ་བཞིན་ལོ་ལྟར་རང་བཞིན་གྱི་གངས་ལྗོངས་ཆོས་ལྡན་གླིང་གི། ཆོས་ཕྱོགས་ཀྱི་བྱེད་སྒོ་ཞིག་ཡིན་པ་དང་ལྷན་དུ་ཞལ་འདོན་གསོག་སྒྲུབ་དེ་དག་གནང་ནས་ཡང་སྒོས་འགྲོ་བ་སྤྱི་དང་བོད་པ་སྤྱིའི་བསོད་ནམས་དང་དགེ་ལེགས་གང་ཐུབ་ཞིག་འཕེལ་ཆེད་སློབ་དཔོན་གུ་རུ་རིན་པོ་ཆེ་མཆོག་ནས་མཛད་རྗེས་རླབས་ཆེན་འཇོག་གནང་མཛད་པ་ཁོང་གི་བཀའ་དྲིན་རྗེས་དྲན་གྱི་ཆེད་དུ་གུ་རུ་འབུམ་ཚོགས་དེ་བཞིན་གསོག་སྒྲུབ་གནང་བཞིན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་བསྲིངས་ཞུ་གི་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིན། ལ་དྭགས་གླིང་ཤེད་ཡུལ་དུ། གཞུང་གི་སློབ་གྲྭའི་འཛིན་རིམ་ལྔ་པ་ནས་བཅུ་པ་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་སློབ་ཚན་གཞན་བཞིན་སློབ་གཉེར་གནང་རྗེས་ད་ལོ་ཡིག་རྒྱུགས་ཐོག་མ་དེ་བཏང་ཡོད་པའི་སྐོར། ང་ཚོའི་ལ་དྭགས་ཁུལ་གྱི་ས་གནས་ཀྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭའི་ནང་ལ་རིགས་ལམ་སློབ་གཉེར་གནང་བཞིན་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིན་ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭའི་འཛིན་རིམ་ལྔ་པ་ནས་བཅུ་པ་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་ཉིད་སློབ་ཚན་གཞན་བཞིན་སློབ་གཉེར་གནང་རྗེས་ད་ལོ་ཡིག་རྒྱུགས་ཐོག་མ་འདི་བཏང་འདུག་དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གླིང་ཤེད་ཡུལ་དུ་ཐོག་མར་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཕེབས་པ་ནས་བཟུང་མགོན་པོ་གང་ཉིད་མཆོག་གིས་རིགས་པ་སྤྱད་ནས་སློབ་སྦྱོང་གནང་དགོས་པའི་ལམ་སྟོན་བསྩལ་བ་བཟུང་དུས་ནས་དུས་སུ་གླིང་ཤེད་མི་མང་དང་སློབ་གྲྭའི་སློབ་ཕྲུག་ཀུན་ལ་ནང་ཆོས་པའི་ངོ་སྤྲོད་དང་རིགས་ལམ་སློབ་གཉེར་སོགས་བསླབ་བཞིན་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ་དྭགས་གླིང་ཤེད་ཡུལ་དུ་ལ་དྭགས་དབྱར་ཆོས་ཆེན་མོ་ཐེངས་དགུ་པ་དེ་འཚོགས་སྐབས་ཀྱི་ཉིན་མཐའ་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་སུ་མགོན་པོ་མཆོག་ལ་དབྱར་ཆོས་ཆེན་མོའི་ལས་བསྡོམས་སྙན་སེང་ཞུ་སྐབས་དབྱར་ཆོས་ཆེན་མོའི་ཚོགས་ཆུང་གི་འགན་འཁུར་བས་གླིང་ཤེད་ཡུལ་དུ་ཆགས་པའི་ལ་དྭགས་དབུས་གཞུང་མངའ་སྡེའི་གླིང་ཤེད་གཞུང་གི་མཐོ་རིམ་སློབ་གྲྭར་ལོ་བཅུའི་རིང་སློབ་ཕྲུག་ཀུན་ལ་སློབ་ཚན་གཞན་བཞིན་རིགས་ལམ་སློབ་གཉེར་གནང་རྒྱུའི་འཆར་གཞི་བཏོན་འདུག་གཞན་ཡང་གླིང་ཤེད་ཡུལ་དུ་མི་མང་དང་སློབ་ཕྲུག་ཀུན་ལ་དུས་ནས་དུས་སུ་རིགས་ལམ་དང་ནང་ཆོས་ངོ་སྤྲོད་བསླབ་ཀྱི་ཡོད་ན་ཡང་ཁོང་ཀུན་ལ་དངོས་སུ་ཕན་ཕྱིར་མུ་མཐུད་ཉིན་ལྟར་སློབ་གཉེར་གྱི་དགོས་མཁོ་དང་མགོན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་སྒྲུབ་ཕྱིར་ཡིན་པ་གླིང་ཤེད་དབྱར་ཆོས་ཆེན་མོའི་ཚོགས་ཆུང་གི་ཚོགས་མི་ཡིན་པ་གླིང་ཤེད་ཁྱབ་ཁོངས་ཀྱི་སྤྱི་འཐུས་ཟུར་པ་བསོད་ནམས་རྡོ་རྗེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འདི་དག་གསུངས་བྱུང། ཨ་ནེ་རྒྱལ་བ་ཐུབ་བསྟན་ཁྱིམ་པ་ང་མོ་ནག་མོ་ལ་རེ་ད་དག་དག་སང་མོ་ལ་རེ་དེ་དུ་སང་མོ་ལ་རེ་ད་སློབ་གྲྭ་ནང་ལ་ད་རིགས་ལམ་དེ་དེ་ནས་ཅི་ཟེར་ཆོག་ད་ང་ཏང academic། ཅི་སྩོགས་ལ subject སྩོགས་ལ་བཙུགས་ཐུབ་ན་བཏང་ཐུབ་ན་དེ་ནི་ཕན་ཐོགས་མང་ཡོང་ཆེད་ནོ་བུ་ཚང་མ་ལ་ཅི་ཟེར་ན་བུ་ཚང་མ་ལ་ཁོ་རང་ཚ་རིག་པ་རྒྱ་ཆེ་དད་པ་རྒྱ་ཆེ་རྒྱ་ལ་ཆ་ཆེ་བསམ་བློ་རྒྱ་ལ་བཏང་ཐུབ་ཆེད་གཅིག་དེ་ཚང་མ་ཧ་གོ་ཅི་སེ་ཕེ་རྒྱ་ལ་ཆ་ཆེ་ནོག་མོ་སོ་སང་དེ་ནི་བཏང་ང་ཞེས་ད་ལོ། ད་ཕྱི་གཟའ། ད་དང་པོ་འགོ་ཚུགས་པ་ན་རེད་ད་ཕྱི་ཟླ་བཅོས་ཨ་གཟུགས་གོ་གསུམ་པ་བཞི་པ་གསུམ་པ་བཞི་པ་ནང་པ་ལ་ང་ཚོའི་རིགས་ལམ་དེ་ད་སློབ་གྲྭ་ཁོ་རང་གཞུང་གི་སློབ་གྲྭ་རེད་ད་དེ་སྒེར་གྱི་སློབ་གྲྭ་མ་རེད་ང་ཚོའི་གཞུང་གི་སློབ་གྲྭ་རེད་གཞུང་གི་སློབ་གྲྭའི་ནང་ལ་བཙུགས་པ་རེད། དེ་ཡང་ལ་དྭགས་དབུས་གཞུང་གི་གླིང་བཤད་མཐོ་རིམ་སློབ་གྲྭའི་སློབ་ཕྲུག་ཀུན་ལ་རིགས་ལམ་སློབ་གཉེར་གནང་བ་དེ་ལ་དྭགས་ས་གནས་འཛིན་སྐྱོང་གི་ཡོན་ཏན་ལས་ཁུངས་ནས་ཆོག་མཆན་ཞུ་བ་དང་མཉམ། སློབ་གྲྭར་རིགས་ལམ་སློབ་རྒྱུའི་འགྲོ་གྲོན་དང་དགེ་རྒན་འཚོལ་རྒྱུ་སོགས་ཀྱི་ལས་ཀ་རྣམས་གླིང་བཤད་དབྱར་ཆོས་ཆེན་མོ་ཚོགས་ཆུང་གིས་འགན་འཁུར་གནང་བ་ཞིག་རེད་འདུག་ལ་དྭགས་དབུས་གཞུང་མངའ་སྡེའི་གླིང་བཤད་མཐོ་རིམ་སློབ་གྲྭར་ད་ལྟའི་ཆར་སློབ་ཕྲུག་ཁྱོན་བདུན་ཅུ་ཙམ་ཡོད་པ་དང་རིགས་ལམ་སྦྱང་མཁན་འཛིན་གྲྭ་ལྔ་པ་ནས་བཅུ་བ་བར་སློབ་ཕྲུག་གྲངས་སུམ་ཅུ་ལྷག་ཡོད་པ་སློབ་གྲྭའི་སློབ་སྤྱི་ལགས་ཀྱིས་གསུངས་བྱུང། ཡང་སློབ་གྲྭ་ནང་རིགས་ལམ་སློབ་གཉེར་གང་འདྲ་བསྒྲུབས་ཡོད་པའི་གནས་སྟངས་ཐོག་སློབ་གྲྭའི་སློབ་སྤྱི་ཚེ་དབང་ནོར་བུ་ལགས་ཀྱིས་གསུངས་དོན་དུ། དེའི་དེ་འདྲའི་འདྲ་བོ་ཅིག་རེད་འདུག་སྔོན་མ་ཁོ་ཚོ་གིས་ད་ད་ལོ་འགོ་མ་བཙུགས་ངེད་ལ་སྔོན་ལ་བལྟས་ཁོ་ཚོ་ལ་སྔོན་ཐོན་སློབ་སྦྱོང་བལྟས་ཐུབ་པ་ག་རེ་ལབ་ན། དབྱར་ཆོས་ཆེན་མོའི་སྔོན་ལ་ཁོང་ཚོ་ལ། ལྷོ་ཕྱོགས་ནས་དགེ་བཤེས་དང་བླ་མ་མང་པོ་ཕེབས་རོ་དེ་ལ། དགེ་འདུན་ཕེབས་ཏེ་ཁོང་ཚོ་ལ་བསླབས་ཏེ་སྔོན་ལ་ཏེ་ཞིག་མིན་ལ་ཁོང་ཚོ་ལ། Idea འདྲ་བོ་ཅིག་འདུག་རིགས་ལམ་སྐོར་ལ། ཨ་ནི་ད་ལོ། དམིགས་བསལ་གྱིས་ཨ་ནི་གཞུང་གིས་ཆོག་མཆན་གནང་སྟེ་དེ་ལ་དགེ་རྒན་བཞག་འདུག་ག་ལ། དམིགས་བསལ་གྱིས་དོ་སྣང་བྱེད་འགྲོ་ཡ་དང་ཨ་ནི། ཁོང་ཚོ་དཀའ་ལས་མང་བརྒྱབ་ཡ་དེའི་ཐོག་ལ་ཁོང་ཚོ་གྱིས་དོ་སྣང་ཞེ་དྲག་བྱས་དོ་སྣང་བྱས་འདུག་ཨ་ནི་མཉམ་དུ་མཉམ་དུ་ལ་ཁོང་ཚོ་གྱིས། གལ་སྲིད་དོགས་པ་དང་དེ་འཕྲོས་ན་ཁྱེད་ཀྱིས་མཉམ་དུ་ཞུགས་རྒྱུ་ར་ཕ་ཕྱོགས་ལ་དོ་ཁང་ལ་ཨ་ནེ་ཧུར་བརྩོན་ཞུ་གཅིག་ཏུ་དེའི་ཐོག་ལ།
སློབ་གྲྭ་ནང་རིགས་ལམ་སློབ་ཚན་དེ་ཉིད་ད་ལོ་ནས་སློབ་ཚན་གཞན་བཞིན་བསླབ་འགོ་ཚུགས་འདུག་ལ་ཡང་སློབ་ཕྲུག་ནང་ཁུལ་མཉམ་འཛོམས་བྱས་ཏེ་རིགས་ལམ་རྩོད་པ་སོགས་ཀྱིས་རྐྱེན་པས་སློབ་ཕྲུག་རྣམས་ནས་སློབ་སྦྱོང་ལ་དོ་སྣང་ཆེ་རུ་འགྲོ་བ་སོགས་ཀྱི་ཕན་རླབས་ཆེན་པོ་ཡོད་པ་སློབ་སྤྱི་ལགས་ཀྱིས་འདི་ལྟར་གསུངས་བྱུང། སློབ་ཕྲུག་དེ་ཚོ་དངོས་གནས་ཁོ་རང་འཚམ་འཚམ་ང་ཚོ་སྤུའུ་དེ་ཚོ་མིན་ཏེ་སྤུའུ་ཚང་མ་མཉམ་དུ

ལབ་དེ་ལབ་རྒྱུ་ཡོད་ནས་ནང་ཆོས་དང་འབྲེལ་བ་ཡོད་རེད་སོ་དེ་ནས་ཚད་མི་དོན་ང་རང་གིས་ཁོ་ཚོ་ལ་ད་ག་ཟེར་དགོས་རེད་ནང་ཆོས་སྐོར་དེ་དེ་སུ་ངོ་སྤྲོད་བྱེད་ཀྱི་ཡོད་རེད། མུ་མཐུད་རྒན་ལགས་ཀྱིས་གླིང་བཤད་དབྱར་ཆོས་ཆེན་མོ་ཚོགས་ཆུང་ནས་སློབ་གྲྭར་རིགས་ལམ་བསླབ་རྒྱུ་དེ་ལོ་བཅུ་ལས་འཆར་གཞི་མི་འདུག་སྟེ་ཕུགས་སུ་དེ་ལས་མང་པོ་བྱུང་ན་ཕན་རླབས་ཆེན་པོ་འབྱུང་རྒྱུ་ཡི་རེ་བ་བཏོན་སོང་དེ་ཡང་སློབ་ཕྲུག་ཚོ་ལ་རིགས་ལམ་བརྒྱུད་ཕན་ཇི་འདྲ་ཐོགས་ཀྱི་ཡོད་པའི་ཐོག་རྒན་ལགས་ཀྱིས་གསུངས་དོན་དུ། ཚོ་གཞིགས་ཅུང་ཟད་ནང་སྐད་ཡིག་ཟེར་ན་འདི་ཡར་རྒྱས་འགྲོ་ས་རེད། ཨ་ནི་ང་ཚོ་ནང་ཆོས་ནང་ཆོས་ད་ཡར་འདེབས་པའི་ཁྱད་པར་ཆེན་པོ་སླེབས་ས་རེད་བསམ་གྱི་འདུག་ཨ་ནི་སངས་རྒྱས་བསྟན་པ་ཡང་ཕན་གྱི་རེད་བསམ་གྱི་འདུག་ལགས། ལ་དྭགས་ཡོངས་ཀྱི་ཡུལ་ཚང་མར་གཞུང་གི་སློབ་གྲྭ་གྲངས་མང་ཡོད་པར་ད་ལོ་ལ་དྭགས་དབུས་གཞུང་མངའ་སྡེ་གླིང་བཤད་མཐོ་རིམ་སློབ་གྲྭར་རིགས་ལམ་སློབ་ཚན་དེ་ཉིད་སློབ་གྲྭའི་སློབ་ཚན་གཞན་བཞིན་བསླབ་པ་དང་དེའི་རྗེས་ཡིག་རྒྱུགས་དང་ངག་རྒྱུགས་ལེན་པ་ནི་ཐེངས་དང་པོ་དེ་ཡིན་པ་རེད་འདུག་ལ་དྭགས་གླིང་བཤད་ཡུལ་གྱི་ཉེ་འཁོར་དུ་ཡུལ་ཆུང་མང་པོ་ཡོད་པ་དེ་ཀུན་གྱི་སློབ་ཕྲུག་ཀྱང་སློབ་གྲྭ་དེར་སློབ་སྦྱོང་སྦྱང་གི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང་དགུང་གྲངས་སུམ་བཅུ་སོ་གསུམ་ལ་ཕེབས་པའི་ཀ་ལུ་རིན་པོ་ཆེ་མཆོག་གི་སྐུ་ཚེའི་རྣམ་ཐར་དང་སྐྱབས་རྗེ་ཀ་ལུ་རིན་པོ་ཆེའི་སྐུ་གོང་མའི་མཛད་པ་ཁག་བདག་གིར་བཞེས་ཕྱོགས་སྤྱི་དང། ལྷག་དོན་དུ་ནི་གུ་ཆོས་དྲུག་ཉམས་ལེན་གནང་ཕྱོགས་སོགས་དང་འབྲེལ་ཡོད་སྐོར་རིན་པོ་ཆེ་མཆོག་ལ་སྐལ་ལྡན་བློ་གྲོས་ལགས་ཀྱིས་གནས་འདྲི་ཞུས་པ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།

དེ་ཤངས་པ་བཀའ་བརྒྱུད་ཟེར་དུས་སྐབས་སུ་ལ་དེ་གསེར་ཆོས་རྣམ་ལྔ་ཟེར་ནས་ཞུ་གི་ཡོད་རེད་ལ།
དེ་ནས་རྩ་བ་ནི་གུ་ཆོས་དྲུག་ཟེར་དེ་ནས་སྡོང་པོ་ཕྱག་རྒྱ་ཆེན་པོ་ཡལ་ག་ལམ་ཁྱེར་རྣམ་གསུམ་མེ་ཏོག་མཁའ་སྤྱོད་དཀར་དམར་འབྲས་བུ་འཆི་མེད་འཆུགས་མེད་ཟེར་ནས་ནི་གུ་མ་གི་ཉམས་ལེན་གསེར་ཆོས་རྣམ་ལྔ་ཟེར་ནས། དེ་ནས་དེའི་སྒང་ལ་དེ་ནས་ད་ཅིག་ང་ཚོ་རྒྱུད་སྡེ་ལྷ་ལྔ་གི་ཉམས་ལེན

ད། ང་ཚོ་མི་མང་ཆེ་བ་གི་བསམ་བློ་ལ། ཅིག་རིན་པོ་ཆེའི་སྤྲུལ་སྐུ་གི་མིང་ཁྱེར་ཚར་བའི་གི་མཇུག་ལ། ཅིག་མི་ཚེ་སྐྱིད་པོ་འདྲ་ཅིག་བསམ་བློ་གཏང་གི་ཡོད་རེད་མང་ཆེ་བ་ཅིག་ད་དགོན་པ་གི། དབང་ཆ་འདྲ་བོ་ཅིག་སོ་སོ་གི་སེམས། བླ་བྲང་མཛེས་པོ་འདྲ་ཅིག། བླ་བྲང་འདྲ་བོ་བྱས་ཕྱག་མཛོད་འདྲ་བོ་བྱས་དེ་ནས་སོ་སོ་སེམས་ཁྲལ་གི་ཞེ་དྲག་མེད་པ་ཅིག། དཔེ་ཆ་ཀློག་ཡ་དང་མ་དབང་བསྐུར་ཡ་དང་ཆོས་བཤད་ཡ་མ་གཏོགས་ཅིག་གི་དཀའ་ངལ་ཞེ་དྲག་མེད་པ་འདྲ་བ་ཅིག་དེ་འདྲའི་བསམ་བློ་གཏང་གི་ཡོད་རེད་དེ། འདིས་ད་ལྟ་དབྱིན་ཇི་གི་ཐོག་ནས་ཞུས་པ་ཡིན་ན Stereotypes ལབ་ཀྱི་ཡོད་རེད་ལ། དེ་ནི་ང་ཚོ་རིན་པོ་ཆེ་སྤྲུལ་སྐུ་མང་ཆེ་བ་ཅིག་ཆོས་ཀྱི་སློབ་སྦྱོང་གནང་གི་ཡོད་རེད་སྐུ་མཚམས་ཞུ་གི་ཡོད་རེད་དཀའ་ལས་ཡང་དེ་གནང་བཞིན་འདུག་ལ། དེ་ཡིན་ཙང་དེ་ཅིག་དཀའ་ལས་ཁག་དགོས་ཡ་དེ་ཞེ་དྲག་གི་གལ་ཆེན་པོ་རེད་ཤག་ད་ང་རང་ཀ་ལུ་རིན་པོ་ཆེ་གི་མིང་དེ་ད་ང་རང་གི་སྒང་དེར་ཡོད་རེད་མ་གཏོགས་ཅིག་ཉམས་དང་རྟོགས་པ་གི་ཚད་བྱས་པ་ཡིན་ན་ཀ་ལུ་རིན་པོ་ཆེ་སྐུ་གོང་མ་དཔེ་བླ་མ་བསམ་གྱིས་མི་ཁྱབ་པ་རེད་དེ་ནི་ཆོས་ལུགས་ཡིན་ནའི་རིས་མེད་རེད།

དཀའ་ངལ་ཆེ་ཆོས་ཞུ་ཅིག་ཉམས་མྱོང་ཐེབས་དགོས་ཡ་དེ་ཞེ་དྲག་གལ་ཆེན་པོ་རེད་ཤག་དེ་ཉམས་མྱོང་མེད་པ་ཡིན་ན་དེ་ནི་ཅིག་མི་ལ་དེ་ནི་ཆོས་བཤད་ཡ་དང་རོགས་པ་བྱེད་ཡ་ལ་སོགས་པ་དེ་འདྲའི་སུ་བསམ་བློ་བཏང་ཤེས་ཀྱི་མ་རེད་བ་ལ་ནའོ། ཡིན་ན་རིན་པོ་ཆེ་ད། སྐོར་རིམ་པ་མང་པོ་བརྗོད་ཀྱི་རེད་དགུང་ལོ་ཆུང་ཆུང་སྒང་ལ་ཡིན་ན།

དགུང་ལོ་ཆུང་ཆུང་སྒང་ལ་འདི་འདྲ་བྱུང་མི་འདུག་དེ་དུས་ཚོད་འདི་འཕྲོ་བརླག་ཕྱིན་ཞག་དགོངས་ཡག་འདྲ་བོ། ད་ལྟ་སོང་བ་ན་ཞེས་ཡང་ཉམས་མྱོང་གི་ཐོག་ནས། དེ་རིམ་པས་རིམ་པས་རིན་པོ་ཆེ་ད་གཅིག་ཚང་མས་མི་སྐུ་གོང་མའི་ཡང་སྲིད་ཀ་ལུ་རིན་པོ་ཆེ་རེད་ད་འདི་ཀ་ལུ་རིན་པོ་ཆེ་མི་ད་ནུབ་ཕྱོགས་ནང་དེ་ཀ་རིན་པོ་ཆེ་བཀའ་མོལ་བྱེད་དུས་ཆོས་ཚོགས་ལྔ་བཅུ་ང་གཉིས་ཙམ་ཞིག་ཡོད་གསུང་གི་འདུག་ད་འདི་ཁོ་ཚན་པ་གཅིག་རེད་བ་འདི་མ་ཡིན་པ་ད་མི། སྒྲུབ་བརྒྱུད་ཀྱི་བསྟན་པ་འཛིན་མཁན་དང་གཙོ་བོ་གཅིག་སྟེ། མཚམས་བསྙེན་སྒྲུབ་གནང་དགོ་ས། བཤད་སྒྲུབ་གནང་དགོས་ས་དེ་འདྲ་མང་པོ་ཡོད་རེད། རིན་པོ་ཆེས་འདི་གའི་ཚང་མ་ག་འདྲ་གཟིགས་ཀྱི་ཡོད་ན། ག་འདྲ་ཅིག་གི་མང་པོ་ཅིག་མི་གཅིག་གིས་གནང་དགོས་ས་བཟོ་འདྲ་ཅིག་ཆགས་འགྲོ་གི་རེད་བ། ག་འདྲ་ག་འདྲ་གནང་གི་ཡོད་ན། ད་ང་སྔོན་མ་ལོ་བཅུ་བཞི་སྐབས་སུ་ལ་དེ་ནས་ང་ལོ་གསུམ་དང་ལོ་གསུམ་དང་གསུམ་ང་མཚམས་བསྡད་པ་ཡིན། ལོ་བཅུ་བཞི་སྐབས་ལ། ལའང་ལ་ང་ལོ་བཅུ་བཞི་སྐབས་སུ་ལ་ཡ་མཚམས་བསྡད་བྱས། དེ་ནས་ལོ

གི་དེ་ནས་ད་ཅིག Tradition བརྒྱུད་པ་དེ་དེ་ནས་མ་ཆག་པ་བྱས་ནས། ད་ལྟའི་ངེད་ཀྱི་ལས་འགན་གཙོ་བོ་འདྲ་བོ་དེ་འདི་བྱེད་བསྡད་ཀྱི་ཡོད་ལ། དེ་གཙོ་བོ་འདྲ་བོ་དེ་དེ་ནས་སྒྲུབ་ཁང་བྱས། དེ་ནས་གཉིས་པ་འདྲ་བོ་དེ་དེ་ནས་གཅིག་ཁོ་རང་ཚོ། གཅིག་མི་མང་དེ་ཚོ་ཆོས་ལ་དོ་སྣང་ཆེན་པོ་རེད། དེང་སང་དེ་ནས Internet གི་བརྒྱུད་ནས་དེ་ནས། དྲ་རྒྱ་གི་བརྒྱུད་ནས་རོགས། དྲ་རྒྱའི་བརྒྱུད་ནས་ད་ཅིག་མི་དེ་ཚོ་ཚང་མ་ཆོས་ལ་དེ་དོ་སྣང་བྱེད་བསྡད་ཀྱི་ཡོད་རེད་བ། དེ་འདི་ལ་གང་ཐུབ་དེ་རོགས་པ་འདྲ་བྱས་ཅེས། དེ་ནས་མཐའ་མ་དེ་ལ་དེ་ནས་གཅིག་མི་མང་ཚོ་ལ་དེ་ནས་ཅིག་དཀའ་ངལ་དེ་ཚོ་བྱུང་དུས་སྐབས་སུ་ལ་ང་རང་གིས་ཞབས་ཕྱི་ཞུ་ཡ་ལ་སོགས་པ་དེ་གསུམ་ངེད་ཀྱི་གཙོ་བོ་འདྲ་བྱེད་བསྡད་ཀྱི་ཡོད་ལ། རིན་པོ་ཆེ་དགུང་ལོ་བཅུ་བཞི་ལ་ལོ་གསུམ་གྱི་མཚམས་ཡར་ཕེབས་དུས་དགུང་ལོ་བཅུ་བཞི་ཡིན་གསུངས་པ་རེད་བ། ཡར་ཕེབས་དུས Nokia དང་མར་ཕེབས་དུས iPhone ཐོན་བཞག་ཞེས་གསུངས་པས་འདི་རིན་པོ་ཆེས་ད་ལྟ་སྙིང་རྗེ་བོ་གསུངས་སོང་ཡིན་ནའི། སྤྱིར་བཏང་ཕྲུ་གུ་ཅིག་ཡིན་པ་ཡིན་ན་ལོ་བཅུ་བཞི་ཟེར་དུས་ཙམ་པ་ཁ་གཡེང་མིག་གཡེང་བྱེད་ཡ་གི་དུས་ཚོད་གཙོ་བོ་ཅིག་རེད་བ་རིན་པོ་ཆེ། ཡིན་དུས་ཡར་ཕེབས་དུས་དགུང་ལོ་བཅུ་བཞི། Nokia བྱས་ནས་ཡར་ཕེབས་དུས་མ། དགུང་ལོ་བཅོ་བརྒྱད་མར་ཕེབས་དུས་ཙམ་པ་རིན་པོ་ཆེ་དམིགས་བསལ་ག་རེ་ཅིག་བྱུང་ན་ཡིན་ན་རེད་ལོ་གསུམ་དང་ཟླ་བ་དགུ་དུས་ཚོད་རིང་ལ་ཅིག་རིན་པོ་ཆེ་ཉམས་རྟོགས་ཀྱི་ཐོག་ནས་གསུངས་པ་ཡིན་ནའི་རེད་དགོངས་པ་བཞེས་སྟངས་གི་ཐོག་ནས་གསུངས་པའི་ག་རེ་དམིགས་བསལ་ག་རེ་བྱུང་ན་ཡིན་ན།
ད་ང་སྒྲུབ་ཁང་ལ་དང་པོ་འཛུལ་དུས་སྐབས་སུ་ལ་ད་ཅིག་ང་རང་གིས་བླ་མ་རེད་དགེ་བའི་བཤེས་གཉེན་རེད་ཁོང་རྣམ་པ་གིས་ད་ཀ་ལུ་རིན་པོ་ཆེ་སྐུ་གོང་མ་དགུང་ལོ་བཅུ་གསུམ་བཅུ་བཞི་ལ་དེ་ནས་སྐུ་མཚམས་བཞུགས་པ་རེད་དེ་ནས་ཁྱེད་རང་འདི་ཡི་ཡང་སྲིད་རེད་དེ་ཡིན་གཅིག་མིན་གཅིག་མཚམས་བསྡད་དགོས་རེད་ཟེར་དེ་འདྲའི་བཀའ་གནང་ཡོང་དུས་སྐབས་སུ་ལ་དེ་ནས་ཨོ་ད་ང་དུས་ཚོད་ཁོམ་གྱི་མེད་ང་བསམ་བློ་བཏང་དགོས་ཀྱི་ཡོད་ཟེར་ནས་ཞུ་ཡ་གི་དེ་འདྲའི་གི་ལུགས་སྲོལ་ཡོད་མ་རེད་བསམ་བློ་ཡང་བཏང་ཤེས་ཀྱི་མ་རེད་བ།

གཏི་མུག་ཡིན་ན་གཏི་མུག་མང་ཤོས་གཉིད་ཁུག་མཁན་ང་མང་ཤོས་འདྲ་བྱས། དེ་ནས་མཇུག་ལ་དེ་ནས་ང་རང་ཚོ་ཉམས་ལེན་མང་པོ་ཅིག་བྱེད་བསྡད་ཀྱི་ཡོད་དེ་མཇུག་ལ་སེམས་པ་འགྱུར་བ་ཐེབས་ཡས་ཀྱི་གཙོ་བོ་འདྲ་བོ་དེ་ད་ལྟ་ང་རང་ཚོ་མི་ལ་རས་པ་ཀྱི་རྣམ་ཐར་བྱས་དེ་ནང་བཞིན་གྱི་དེ་ནས་སྤྱན་རས་གཟིགས་འགྲོ་དོན་ཕྱག་བཞི་ཀྱི་དེ་ནས་ཉམས་ལེན་དེ་ཚོ་བྱེད་ཡོང་དུས་སྐབས་སུ་ལ་སྙིང་རྗེ་ཀྱི་ཐོག་ནས་བསམ་བློ་བཏང་ཡོང་དུས་སྐབས་སུ་ལ་དེ་ནས་འཁོར་བའི་ཀྱི་གནས་སྟངས་བསམ་བློ་བཏང་ཡ་ལ་སོགས་པ་འཁོར་བའི་ཀྱི་གནས་སྟངས་བསམ་བློ་བཏང་ཡ་བཏང་དུས་སྐབས་སུ་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཀྱི་དེ་ནས་མཛད་པ་དེ་ཚོ་དེ་ནས་ཅིག་སོ་སོ་ཀྱི་ཅིག་དངོས་གནས་དྲང་ནས་སེམས་ཤུགས་མ་འདྲ་བ་ལ་སོགས་པ་དེ་འདྲས་སླེབས་ནས་དེ་ནས་དམིགས་བསལ་གྱི་དེ་ནས་ད་ཅིག་ང་ཚོ་ནི་གུ་མ་ཡོ་ག་གི་ཉམས་ལེན་བྱེད་ཡོང་དུས་སྐབས་སུ་ལ་དེ་ནས་ལོ་གཉིས་པ་ལོ་གསུམ་པ་ནས་བྱིན་དེ་ནས་བྱིན་ནས་དེ་ཅིག་སེམས་ལ་ཅིག་འགྱུར་བཅོས་འདྲ་བོ་ཅིག་དེ་ནས་ཐེབས་སོང།

ད། སྒྲུབ་ཁང་འཛུལ་དུས་སྐབས་སུ་ལ་དང་པོ་ཡར་འཛུལ་དུས་སྐབས་སུ་ལ་ད་ཉི་མ། ཉི་མ་དང་ཆུ་ཚོད་རེ་རེ་ནས་ཅིག་རྩིས་བྱ་བའི་སྦྱོར་བ། དེ་འགྲུལ་ཁང་མ་མ་ཐོན་ངེས་ལ། ཅིག་སེམས་པ་སྐྱོ་པོ་འདྲ་ཞིག་བྱུང་སོང།
ད་ཕེབས་དགོས་ཀྱི་ཡོད་བསམ་གྱི།
ལགས་འོང་ལགས་ད་ད་ཕྱི་ལོགས་ལ། སྒྲུབ་ཁང་ཕྱི་ལོགས་ལ་འགྲོ་དགོས་ཀྱི་ཡོད་རེད། ཀ་ལུ་རིན་པོ་ཆེ་གི་ལས་འགན་ཟེར་ཡ་དེ་གིན་དེ་སོ་སོ་གི་སྒང་ལ་འཁུར་དགོས་ཀྱི་ཡོད་རེད། ད་དེ་ལ་སྲིད་ཡོད་རེད་དེ་ནས་མི་འདྲ་མི་འདྲ་ཀུན་སློང་འདྲ་མི་འདྲ་ཡོང་སྲིད་དུ་ཁག་པོ་རེད་ཟེར་ནས། དེ་ནས་སྒྲུབ་ཁང་ཕར། ཅིག། གྲོལ་རན་དུས་སྐབས་སུ་ལ་སེམས་པ་སྐྱོ་རུ་སྐྱོ་རུ་ལ་སོགས་པ་དེ་འདྲས་བྱུང་སོང། ཅིག་དངོས་གནས་དྲང་ནས་ཆོས་ཟེར་ཡ་དེ་བཀའ་དྲིན་ཆེན་པོ་རེད། དེ་ནས་དེ་སོ་སོའི་བླ་མ་དགེ་བའི་བཤེས་གཉེན་བཀའ་དྲིན་ཆེན་པོ་རེད་དེ་ཡིན་ཙང་ང་མུ་མཐུད་ནས་ཅིག་མཚམས་བསྡད་ན་བསམ་པའི་གི་དེ་འདྲས་བྱུང་སོང། ང་ཚོ་བོད་པའི་སྤྱི་ཚོགས་ལྟ་བུ་ཆ་བཞག་པ་ཡིན་ན་བོད་པའི་སྤྱི་ཚོགས་སྤྱིར་བཏང་ཆོས་དད་དཔེ་ཆེན་པོ་རེད་བ་རུ་མི་བྱེད། ད།

ཆོས་ཉམས་ལེན་བྱེད་པའི་སྐབས་སུ་ལ་མི་མང་ཆེ་གི་བསམ་བློ་བཏང་སྟངས་འདྲ་བོ་དེ། ཅིག་དེབ་ཁ་ཤས་ཀློག། དེ་ནས་འདུ་ཁང་དེ་བ་ལ་གསུང་ཆོས་གནང་དུས་སྐབས་སུ་ཏོག་ཙམ་ཉན། དེ་ནས་མ་ནས་འབུམ་གཅིག་ཚར་སོང་ཟེར་ལ་སོགས་པ་དེ་འདྲའི་སོ་སོ་དེ་ནས་གྲོགས་པོ་གྲོགས་མོ་ལ་ལབ། ད་ཆོས་ཉམས་ལེན་བྱེད་པའི་སྐབས་སུ་ལ་མི་མང་ཆེ་གི impression དེ་འདྲ་སླེབས་གི་ཡོད་རེད་བ། དེ་ཡང་མེད་ན་ཡོ་ག་ཏོག་ཙམ་བྱས་ཡང་མེད་ན་སྒོམ་ཏོག་ཙམ་བརྒྱབ་དེ་ནས་ཆོས་ཆོས་ཆོས་ཟེར་ནས་དེ་འདྲའི་བསམ་བློ་སླེབས་གི་ཡོད་རེད་དེ་ཡིན་ན་ཡང་ཆོས་ཀྱི་ཉམས་ལེན། བྱེད་ཡ་ལ་དང་པོ་དེ་ནས་བྲོ་བ་ཏོག་ཙམ་མྱོང་དགོས་ཡ་དེ་ཞེ་དྲག་གལ་ཆེན་པོ་རེད་ཤག་ཆོས་ཉམས་ལེན་བྱེད་དུས་སྐབས་སུ་ལ་མི་མང་ཆེ་གི་བསམ་བློ་བཏང་སྟངས་འདྲ་བོ་དེ་དེ་ནས་སྔགས་མང་པོ་ཅིག་བསགས་དགོས་རེད་ལྷ་མང་པོ་ཅིག་སྒོམ་དགོས་རེད་དབང་མང་པོ་ཅིག་ཞུ་དགོས་རེད་ཟེར་ནས་ཆོས་ཉམས་ལེན་ཟེར་དུས་སྐབས་སུ་ལ་དེ་འདྲ་འདྲ་བོ་ཅིག་བསམ་བློ་བཏང་སྟངས་འདྲ་བོ་ཅིག་ཡོང་གི་འདུག་ལ་ཡིན་ན་ཡང་ཆོས་ཉམས་ལེན་ཟེར་དུས་སྐབས་སུ་ལ་དང་པོ། ཏོག་ཙམ་མཚམས་བསྡད་དགོས་ཡ་དེ་ཞེ་དྲག་གལ་ཆེན་པོ་རེད་ཤག། མཚམས་བསྡད་དགོས་ཀྱི་རྒྱུ་མཚན་གཙོ་བོ་འདྲ་བོ་དེ། མར། སེམས་པ་ལྷོད་དགོས་ཡ་དེ་གལ་ཆེན་པོ་རེད་ཤག་སེམས་པ་དེ་མར་ལྷོད་མ་ཐུབ་ན། བླ་མ་རྩ་ཆེན་པོ་གི་ཆོས་ག་ཚོད་གནང་བ་ཡིན་ན་ཡང་དེ་ནས་ཅིག་སེམས་པ་ལ་དངོས་གནས་ཕན་ཐོགས་འགྲོ་ཡ་དེ་ཞེ་དྲག་གི་དཀའ་ལས་ཁག་པོ་རེད་ཤག་དེ་ཡིན་ཙང་མར་སེམས་པ་མར་ལྷོད་དགོས་ཡ་ལ་དང་པོ་ཅིག་ཟླ་བ་ཁ་ཤས་མཚམས་བསྡད་ཡིན་གཅིག་མིན་གཅིག་ལོ་བཅུ་མཚམས་བསྡད་ཟེར་དེ་འདྲས་གནང་དགོས་ཡ་ཡོད་མ་རེད་དེ་ནས་བདུན་ཕྲག་གཅིག། བདུན་ཕྲག་གཉིས་ཡང་མེད་ན་ཉི་མ་གཅིག། ཉི་མ་གཉིས། ཟླ་བ་རེ་རེ་ལ་དེ་ནས་ཉི་མ་གསུམ་བཞི། དེ་འདྲའི་སོ་སོའི་སྐུ་མཚམས་བཞུགས་ཡ་ལ་སོགས་པ། དེ་འདྲའི་གནང་བ་ཡིན་ན་དངོས་གནས་དྲང་ནས་ཆོས་ཀྱི་བྲོ་བ་དེ་སོ་སོ་གིས་མྱོང་ཐུབ་པ་ཡིན་ན་དེ་ནས་མི་བརྒྱ་སྟོང་གིས་དེ་ནས་ཁྱེད་རང་ལ་ཆོས་མ་བྱེད་ཟེར་ལབ་པ་ཡིན་ན་ཡང་སོ་སོས་སོ་སོའི་སེམས་ཤུགས་རང་བཞིན་གྱིས་སླེབས་པ་ལ་སོགས་པ་དེ་འདྲ་ཡོང་གི་འདུག་ལ། དེ་ཡིན་ཙང་ཆོས་ཀྱི་བྲོ་བ་སླེབས་དགོས་ལ་མཚམས་བསྡད་དགོས་ཀྱི་འདུག་ལ།

གནས་ཚུལ་ཡག་སྡུག་ཚང་མ་དེ་འདྲ་སོ་སོ་གི་ངོ་དེབ་ཀྱི་བརྒྱུད་ནས་རེད། ཁ་པར་གྱི་བརྒྱུད་ནས་རེད་སོ་སོ་མཐོང་བསྡད་པའི་སྐབས་སུ་ལ། མི་ཁ་ཤས་ལ་ཡང་ཅིག་སེམས་པ་ཕན་ཡ་ལ་སོགས་པ་ཆོས་ལ་དད་པ་སྐྱེ་ཡ་ལ་སོགས་པ་ཆོས་ཞུ་ཡ་ལ་སོགས་པ་དེ་འདྲ་ཐོན་མཁན་འདྲ་པོ་ཅིག་འཛོམས་གི་འདུག་ཨ་ལ། ཡིན་ན་ཡང་ད་ཅིག་རྦད་ཁོ་རང་ད་ཅིག་དུས་ཚོད་འཕྲོ་བརླག་མ་བཏང་ཡ་གི་ཆེད་དུ་ལ། ཨ། ད། ད་གིན་ཞུས་པ་ནང་བཞིན་ཏོག་ཙ་ཏོག་ཙ། མཚམས་འདྲ་བོ་ཏོག་ཙ་བཞུགས་ཐུབ་ན། དེ་ནི Mental Discipline འདི་རང་བཞིན་གྱིས་ཆགས་ཐུབ་ཀྱི་འདུག་བ་ལགས། བསམ་བློའི་གཅིག་སྒྲིག་ཁྲིམས་སྲུང་ཡག་ཡོད་པ། དེ་མ་གཏོགས་དེ་ནི་སྐུ་མཚམས་དེ་ནི་ཉི་མ་གཅིག་ཆུ་ཚོད་ཁ་ཤས་བཞུགས་མ་ཐུབ་པར་དེ་ནི་ཡང་བསྐྱར་དེ་ནི་གཅིག་སོ་སོའི་གི་སེམས་ཀྱི་དེ་ནི་སྒྲིག་ཁྲིམས་ཅིག་བཟོ་དགོས་ཀྱི་འདུག་ཐུགས་དགོངས་པ་བཞེས་པ་ཡིན་ན་ཡང་དེ་ནི་གནང་མ་ཐུབ་པ་ལ་སོགས་པ་དེ་འདྲ་ཡོང་གི་རེད་བ་ལགས། རིན་པོ་ཆེ་ངས་གོ་ཡག་ལ་རིན་པོ་ཆེ་བླ་བྲང་ཆེན་པོ་དེ་འདྲ་དང་དེ་འདྲ་ལ་མཉེས་པོ་ཁྱོན་ནས་ཡོད་མ་རེད་ཟེར་ཞེས་གོ་སོང།

སོ་སོ་གི Life Style མི་ཚེ་སྐྱེལ་སྟངས་དེ་ཚང་མ་མཉམ་དུ་མཐུན་པོ་འདྲ་བ་བྱས་ཡོད་ན་ཆོས་ཡིན་ན་ཡང་མི་གཞན་པ་གི་ཨ་མཆོག་ལ་འགྲོ་གི་རེད་བ་དེ་སོ་སོ་དེ་ནས་དཔོན་པོ་ནང་བཞིན་བྱས་བསྡད་པ་ཡིན་ན་དེ་ནས་མི་ཕ་ཚོ་དེ་ལ་ག་རེ་མི་ཚེ་ག་རེ་བཤད་པ་ཡིན་ན་ཐག་རིང་པོ་རེད་ཅེས། ཐག་རིང་པོ་འདྲ་ཅིག་བྱས་དེ་ནས་འབྲེལ་བ་ཞེ་དྲག་མེད་པ་ལ་སོགས་པ་དེ་འདྲ་ཆགས་ཀྱི་འདུག་བ།

སྔོན་མ་རྫོགས་པ་སངས་རྒྱས་དེ་འདྲས་ཀྱི་དེ་ནི་ལོ་རྒྱུས་ཡོད་རེད་བ། ད་དགོན་པ་བཞེངས་ཡག་དང། ད་ནི་སློབ་མ་སྐྱོང་ཡག་འདི་ཁོ་རང་ཉམས་དང་རྟོགས་པ་ཡོད་སོང་དུས་སྐབས་སུ་ལ་དེ་ཚོ་རང་བཞིན་གྱིས་ཆགས་ཡོང་གི་རེད་བ། དེ་ཉམས་དང་རྟོགས་པ་མེད་ན་ཁོ་ཅིག་ག་རེ་མི་ཚེ་ག་རེ་བཟོ་བ་ཡིན་ནའི Temporarily ཅིག་རྫིག་པོ་འདྲ་ཞིག་མཐོང་གི་རེད་དེ་ཡུན་རིང Long run ཡུན་རིང་པོ་གི་ཐོག་ནས་ད་ཅིག་འབྲས་བུ་ཞེ་དྲག་ཐོན་གི་མ་རེད་བ། དེ་ཡིན་ཙང་ང་རང་གི་ཕྱོགས་ནས་བསམ་བློ་བཏང་སྟངས་འདྲ་བ་དེ་ཅིག་ད་ལྟ། སྐུ་མགྲོན། ང་རང་ཚོ་ཚང་མའི་གི་དེ་ནི་རྒྱལ་གཞས་བར་རེད་དེ་སྐུ་མདུན་འདྲ་བ་ཡིན་ནའི་ང་ཚོ་ཅིག། མི་མང། རྒན་གཞོན། སུ་ལ་ཡིན་ནའི་ཅིག་བྱམས་བརྩེ། དེ་ནི་བྱམས་བརྩེ་གི་ཐོག་ནས་གསུང་ཆོས་གནང་གི་ཡོད་རེད་བྱམས་བརྩེ་གི་ཐོག་ནས་ཅིག Activity དེ་ཚང་མ་གནང་དེ་ང་ཚོ། མིག་ལྟོས་ཡར་ལྟ་བྱ་སའི་གི་དེ་དཔེ་འདྲ་བོ་ཅིག་རེད་བ། དེ་ཡིན་ཙང། ཅིག། ང་རང་གི་ཐོག་ནས་ཡིན་ནའི་ཅིག་འདི་ལ་ཅིག་གང་ཐུབ་ཐུབ་ཞིག

མེད་རྒྱ་གར། པཎྜི་ཏ་གྲུབ་ཆེན་ག་ཚོད་ཚུར་རྣམས་ཕེབས། བོད་བོད་པ་ཚོས་ལབ་ན་བོད་པའི་བླ་མ་ཚོས་འདི་རྒྱུ་མཚན་ན་རིན་པོ་ཆེ་ད་ལྟ་མུ་མཐུད་ནས་འདི་ན་འདི་རིན་པོ་ཆེ་ཕན་ཐོགས་ག་རེ་ཡོང་གི་རེད་ཨ་ནི་བོད་པའི་སྤྱི་ཚོགས་ནང་ལ་རིན་པོ་ཆེ་ད་བོད་པའི་སྤྱི་ཚོགས་ཟེར་མི་འདུག་ཧི་མ་ལ་ཡའི་རི་རྒྱུད་ནང་ལ་ཆོས་དད་ཆེན་པོ་ཞེ་པོ་ཅིག་རེད་ཡང་ཆོས་འདི་ཡང་ག་ཚོད་རེ་ཅིག་གི་དེ་སྔའི་གནང་སྟངས་ཀྱི་ཐོག་ནས་ད་གསང་བ་བསམ་གྱིས་མི་ཁྱབ་པའི་ཆོས་སྐོར་རེད་ཟེར་ཏེ་སྤྱི་ཚོགས་ནང་ལ་མ་དར་ཡག་དེ་ད་དེང་སང་དུས་རབས་ཉི་ཤུ་རྩ་གཅིག་པའི་སྐབས་ལ་ཁོ་སངས་རྒྱས་བཅོམ་ལྡན་འདས་རང་གིས་ནི་ཆོས་དེ་ཡུལ་དུས་དང་བསྟུན་ནས་ཁོ་གདུལ་བྱའི་ཁམས་དང་བསྟུན་བྱས་གནང་དགོས་དུས་ད་འདི་དེར་དོ་སྣང་བྱེད་མཁན་ཞེ་པོ་ཆགས་དེ་དགོས་མཁོ་ཆེན་པོ་ཞེ་པོ་ཆགས་དེ་རུ་རིན་པོ་ཆེ་འདི་འདྲས་མང་པོ་གནང་གི་འདུག་རིན་པོ་ཆེ་གཅིག་ནས་འདིས་ཕན་ཐོགས་ག་རེ་ཡོང་གི་ཡོད་ན་གཉིས་ནས་རིན་པོ་ཆེ་འདིས་འབྲུག་བོད་ཧི་མ་ལ་ཡའི་རི་རྒྱུད་འདི་ཚོ་ལ་རིན་པོ་ཆེ་གཅིག་ཁྱབ་སྤེལ་མང་ཙམ་སྣ་ཚོགས་ལ་ག་རེ་གནང་ཡ་ཡོད་འདི་གནང་བ་ཡིན་ན་ཕན་གི་རེད། ད་དེ་དང་པོ་ངས་ལོ་རྒྱུས་འདྲ་བ་གཅིག་དྲིལ་བསྡུས་ཞིག་ཞུ་གིན། དེ་ལོ་རྒྱུས་དེ་ད་ལྟ་ང་རང་ཚོ་མི་མང་ཆེ་བ་གི་བསམ་བློ་བཏང་སྟངས་ལ་གཅིག་གསང་སྔགས་ཀྱི་ཆོས་ཟེར་ཡ་དེ་དེ་ནི་མི་མང་ལ་དེ་ནི་ཁྲོམ་དབང་ལ་སོགས་པ་དེ་འདྲ་གནང་ཆོག་གི་མ་རེད་ཟེར་ཡ་དེ་ང་རང་ཚོ་དེ་ནི་བླ་མ་གོང་མ་རྣམས་ཀྱིས་དེ་ནི་དཔེ་ཆ་ནང་མང་པོ་ཅིག་གསུངས་བཞག་ཡོད་རེད་བ། དེ་ཡིན་ན་ཡང་ད་ང་རང་ཚོ་བོད་ནང་ལོགས་རེད། དེ་ནས་རྒྱ་གར་རེད། དེ་ནས་གསང་སྔགས་ཀྱི་ཆོས་དེ་ད་ཉམས་ལེན་གནང་གི་ཡོད་བ་ཡོངས་གྲགས་རེད་བ་ལ། དར་དེ་ཡོད་རེད་བ། དར་ཏེ་ཡོད་རེད་བ་ལ། དེ་ནས་ལྷག་པར་དུ་ད་ལྟ་དེ་ནི་ནི་གུ་མ་གི་ཉམས་ལེན་ནི་གུ་ཆོས་དྲུག་གསེར་ཆོས་སྣ་ལྔ་གི་ཉམས་ལེན་འདི་དེ་ནི་ནི་གུ་མ་མཁའ་འགྲོ་ནི་གུ་མ་གི་དེ་ནི་ལུང་བསྟན་གནང་ཡོད་རེད། དེ་མཁའ་འགྲོ་ནི་གུ་མ་གི་ལུང་བསྟན་འདི་ལ་དེ་ནས། རིན་ཆེན་བདུན་བརྒྱུད་ཀྱི་བར་དུ་ང་རང་རྩིས་བྱས་ནས། དེ་ནས་བརྒྱུད་པ་བདུན་གྱི་བར་དུ་ལ། དེ་ནས་མི་མང་ལ་དེ་ནས་ཕར་ཉམས་ལེན་དེ་ཚོ་བཤད་མི་ཆོག། དེ་ནས་རིན་ཆེན་བདུན་བརྒྱུད་དེ་ལ་དེ་ནས་ཐ་མ་དེ་ལ་དེ་ནས། ཕར་གསང་སྔགས་ཀྱི་ཉམས་ལེན་རེད། ཆོས་དྲུག་གི་ཉམས་ལེན་རེད་གསེར་ཆོས་སྣ་ལྔ་གི་ཉམས་ལེན་རེད་དེ་མི་མང་ལ་སྤེལ་ཆོག་ཟེར་ནས་ནི་གུ་མ་རང་གིས་གསུངས་བཞག་ཡོད། དེ་ནས། དང་པོ་དེ་བྱས། གཉིས་པ་འདི་ང་རང་སྒྲུབ་ཁང་ནང་ཡོད་དུས་སྐབས་སུ་ལ་ད་ཉམས་ལེན་མང་པོ་ཞིག་བྱས་རེད་བསྐྱེད་རིམ་རེད་རྫོགས་རིམ་རེད་སྔོན་འགྲོ་རེད། ཡིན་ནའང་ཉམས་ལེན་དངོས་གནས་དྲང་གནས་སེམས་ལ་ཕན་པོ་བྱུང་བ་གི་ཉམས་ལེན་གཙོ་བོ་འདྲ་བོ་འདི་ནི་གུ་མ་བྱུང་སོང། ནི་གུ་མ་བྱུང་དགོས་ཡས་ཀྱི་རྒྱུ་མཚན་འདི་ད་ང་རང་ཚོ་ལུས་པོ་འདི་ད་གཅིག Element ལ་བོར་ལ་འབྱུང་བ་ལ་འབྱུང་བ་ལ་བརྟེན་ནས་ད་འབྱུང་བ་བཞི་ལ་བརྟེན་ནས་ང་ཚོ་ལུས་གྲུབ་ཐུབ་པ་ཅིག་རེད། དེ་ནི་གཅིག། རླུང་སེམས་ཀྱི་ཐོག་ནས་དེ་ནས་ཉམས་ལེན་བྱེད་འོང་དུས་སྐབས་སུ་ལ་དེ་ནི་འཁྲུལ་འཁོར་དང་དེ་ནི་རླུང་སེམས་ཀྱི་ཐོག་ནས་ཉམས་ལེན་བྱེད་འོང་དུས་སྐབས་སུ་ལ་ཉམས་ལེན་ལ་ཕན་པོ་ཞེ་དྲག་བྱུང་སོང། དེ་བར་སྐབས་གཅིག་ལ་གཅིག་ང་རང་ཆོས་ཀྱི་ལས་ཀ་འདྲ་ཅིག་ལ་ཕར་ཚུར་འགྲོ་དུས་སྐབས་སུ་ལ་གཅིག་ཡོ་ག་གི་ཉམས་ལེན་ལ་སོགས་པ་དེ་འདྲའི་གཅིག་དུས་ཚོད་ཁོམ་མ་སོང། དེ་ནི་གཅིག། Covid སྐབས་སུ་ལ་ཅིག་ཕར་ཚུར་ཞེ་དྲག་ཆོས་བཤད་དགོས་ཡས་ཀྱི་ལས་འགན་ཞེ་དྲག་མེད་སོང་དུས་སྐབས་སུ་ལ། དེ་ནི་ང་ཡོ་ག་གི་ཉམས་ལེན་བྱེད་ཡས་ཡང་བསྐྱར་འགོ་བཙུགས་པ་ཡིན། དེ་དུས་དུས་སྐབས་སུ་ལ་ཅིག་སོ་སོ་སེམས་པ་ལ་ཕན་པོ་ཞེ་དྲག་བྱུང་སོང་དེ་ངེད་ཀྱི་བསམ་བློ་མང་པོ་ཞིག་བཏང་ད་ཅིག་ང་རང་ལ་མིན་ང་རང་ལ་དེ་འདྲའི་ཞིག་ཕན་པ་ཡིན་ན་དེ་མི་གཞན་པ་ལ་ཡང་དེ་འདྲའི་ཕན་གི་རེད་དེ་དེང་སང་གི་དུས་ཚོད་ལ་དེ་སེམས་ཀྱི་སྒྲིག་ཁྲིམས་དེ་ཡོད་དགོས་ཡས་དེ་ཞེ་དྲག་གལ་ཆེན་པོ་རེད་བ་སེམས་ཀྱི་དེ་ནས་སྒྲིག་ཁྲིམས་དེ་ཡོད་སོང་ན་དེ་ནས་གཟུགས་པོ་ལ་ཡང་དེ་ནི་ཕན་པ་ལ་སོགས་པ། དེ་ནས་གཟུགས་པོ་ལ་ཕན་པ་ལ་སོགས་པ་དེ་འདྲ་བྱུང་སོང་ན་དེ་ནི་ལུས་སེམས་གཉིས་ཀ་སྐྱིད་པོ་ཡོད་ན་དེ་ནི་ཆོས་བྱེད་ཡས་ཀྱི་ཉམས་ལེན་གོ་སྐབས་ཚང་མ་མཐུན་རྐྱེན་འཛོམས་པོ་ཅིག་ཆགས་ཀྱི་ཡོད། དེ་ཡིན་ཙང་ད་ང་རང་གི་བསམ་འཆར་དང་རེ་བ་གཙོ་བོ་འདྲ་བ་དེ་ད་ཡོ་ག་ལ་བརྟེན་དེ་ནས་དཔེར་ན་རྒྱ་གར་འདྲ་བ་ཡིན་ན་ཧ་ད་ཡོ་ག་ཟེར་ནས་དེ་རྒྱ་གར་གཅིག་པོ་མ་རེད་འཛམ་བུ་གླིང་ལ་དེ་ནི་ཉམས་ལེན་བྱས་ནས་དེ་ནི་གང་ལ་གང་འཚམས་དེ་ནས་ཅིག། ཨོ་ང་ཧ་ད་ཡོ་ག་དེ་ནས་ཉམས་ལེན་བྱས་ནས་ང་རྒྱ་གར་ལ་སླེབས་པ་ཡིན། དེ་གང་འཚམས་ཅིག་དེ་ནས་ཡང། ནང་ཆོས་དང་དེ་ནས་འབྲེལ་བ་ཆགས། དེ་ནས་ནང་པ་ཆགས་ཡ་ལ་སོགས་པ་དེ་འདྲའི་ལོ་རྒྱུས་མང་པོ་ཡོད་རེད་བ་ལ། དེ་ཡིན་ཙང་ང་ཚོ་ནང་པ་གི་ཕྱོགས་ནས། ཨེ་ང་རང་ཤངས་པ་བཀའ་བརྒྱུད་ཀྱི་ཉམས་ལེན་བྱེད་མཁན་ཅིག་ཡིན་ཙང། ནང་པ་སྤྱི་ཡོངས་ཀྱི་ཐོག་ནས་ད་ཅིག། Acceleration། ཅིག་དགོས་ཀྱི་འདུག་ཤུགས་རྒྱག་པའི་ཅིག་རེད་བ་ལ། དེ་ཡིན་ཙང་ཤུགས་རྒྱག་བའི་གཙོ་བོ་འདྲ་བ་དེ། ཡོ་ག། དེ་ཡོ་ག་དེ་མི་དེ་ཚོ་ལ་ད་ཅིག་བསླབ་པ་ཡིན་ན། ཅིག་ལུས་སེམས་གཉིས་ཀ་གི་ཐོག་ནས་བདེ་བ་ཅིག་བྱུང་བ་ཡིན་ན་དེ་ནས་ཆོས་ལ་དད་པ་སྐྱེ་ཡ་ལ་སོགས་པ་གི་རྐྱེན་འདྲ་བོ་ཅིག་འཕྲད་ཀྱི་འདུག་ཟེར། འདི་ང་རང་གི་རེ་བ་དང་སྨོན་ལམ་འདྲ་བ་དེ་དེ་འདྲ་འདྲ་ཅིག་ཡིན། རིན་པོ་ཆེ་འདི་ཡིན་དུས་ཚང་མ་ད་ལྟ་རིན་པོ་ཆེ་ཡོ་ག་གནང་བའི་གནས་སྐབས་དང་ཡོ་ག་སྐོར་ག་ཚོད་ད།

དང་པོ་དེ། གཅིག། སོ་སོ་གཟུགས་པོ་ལ་དེ་ནས་འཕྲོད་བསྟེན་བྱེད་ཡས་ཀྱི་དེ་ནས་དོ་སྣང་ཡོད་པ། དེ་ནས་གཉིས་པ་དེ་ཀུན་སློང་བཟང་པོ། དེ་ནས་ཐ་མ་དེ་ལ། འབྲས་བུ་ཡག་པོ། ཐོན་ཚར་བའི་མཇུག་ལ་དེ་མི་གཞན་པ་ལ་ཡང་དེ་ནས་ཕན་ཐོགས་བྱེད་ཡས་ཀྱི་ཀུན་སློང། འདི་གསུམ་དེ་ཡོད་དགོས་ཡས་དེ་གལ་ཆེན་པོ་རེད་ཤག་ཟེར།
ཨ་ནི་རིན་པོ་ཆེ་འདི་འདྲས་ཅིག་འགོ་བཙུགས་པ་ནི་འདི་ལོ་ཆེ་བྱུང། ཡང་དཔེར་ན་ད་ལྟ་ཅིག་ཁོ་རང་ད་དུང་འཕྲོད་བསྟེན་སྲུང་ཚུལ་རིགས་ཁ་ཤས།

class འཛིན་གྲྭ་མང་པོ་ཞིག་འཚོགས་པ་ཡིན། དེ་དུས་སྐབས་སུ་ལ་སྤུ་གུ་ལོ་བརྒྱད་དགུ་བཅུ་ནས་དེ་ནས་སྤོ་ལགས་དང་རྨོ་ལགས་དེ་ལོ་དྲུག་ཅུ་བདུན་ཅུ་བརྒྱད་ཅུ་ནང་ལ་ཡོད་བསྡད་མཁན་དེ་ཁོ་རང་ཚོ་ལ་གཟུགས་པོ་ལ་ཕན་པ་ཡོད་པ། དེ་ནས་ཁོ་རང་ཚོ་གིས་གང་ལ་གང་འཚམ་བྱེད་ཐུབ་པ། ངས་དེ་འདྲའི་མང་པོ་མཐོང་སོང་དེ་ཡིན་ཙང་ལོ་ཚོད་ཀྱི་ཐོག་ནས་ཁྱད་པར་གང་ཡང་མི་འདུག་ལགས། རིན་པོ་ཆེ་འདིའི་གསུང་དུ་ད

ད་གཅིག་རེ་བ་དང་སྨོན་ལམ་གཙོ་བོ་འདྲ་བོ་དེ་ད་ཡོ་ག་དེ། སློབ་གྲྭ་དང། དེ་ནས་རྒན་གསོ་ཁང་དང། དེ་ནས་ད་གཅིག་བཙོན་ཁང་ལ་སོགས་པ་དེ་འདྲ་ཚང་མ་གི་དེ་ནས་གཅིག་ཉམས་ལེན་བྱེད་ཡ་ལ་སོགས་པ་ང་རང་གི་རེ་བ་འདྲ་བོ་གཅིག་དེ་འདྲ་ཡིན། དེ་ནས་གཅིག་ཆོས་ལ་འབྲེལ་བ་མེད་པ་ཡིན་ན་ཡོ་ག་ལ་བརྟེན་ནས་དེ་ནས་གཅིག་ཆོས་ལ་དད་པ་སྐྱེ་ཡ་ལ་སོགས་པ་དེ་འདྲའི་འཆར་གཞི་དེ་འདྲའི་སྒྲ་ཆེ་རེ་བ་ལ་བརྟེན་མཚན་སྙན་མ་ནས། རིན་པོ་ཆེ་ཡོ་ག་ལ་བརྟེན་པ་ཙམ་གྱིས་སེམས་ཀྱི་བདེ་སྐྱིད་ཅིག་བསྐྲུན་ཐུབ་ནས་རིན་པོ་ཆེ་དགོངས་པ་དེ་འགྲུབ་རྒྱུ་ལ་ཕན་པ་ལགས་རེད་ལགས་རེད་དེ་རང་རེད་དེ་ནས་བཟུང་སྟེ་ང་ཚོ་བོད་པ་རེད་ཧི་མ་ལ་ཡ་གི་རི་རྒྱུད་དེ་ནས་མི་ཚང་མ་གི་ལོ་ཆུང་ང་ལོ་རྒན་པ་ཚང་མ་གི་དེ་ནས་གཅིག་ཆོས་ལ་དོ་སྣང་དང་དེ་ནས་གཟུགས་པོ་འཕྲོད་བསྟེན་དོ་སྣང་ཡོ་ག་ལ་དོ་སྣང་གནང་བ་ཡིན་ན་དེ་ནས་ང་རང་གི་ཟུར་ལ་དེ་ནས་ཞབས་ཕྱི་གང་ཐུབ་ཞུ་ཆོག་གི་རེད་པ་ལགས། རིན་པོ་ཆེ་མཐའ་མ་དེ་ལ་ད

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དོན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།